ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གཉིས་པའི་ཚེས་བཅོ་ལྔ་ཕྱི་མ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཞི་པའི་ཚེས་དྲུག་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་ལོ་གཉིས་གོང་སྒོ་བརྒྱབ་ཟིན་པའི་སེང་འབྲུག་སློབ་གྲྭའི་དགེ་རྒན་དང་ལས་བྱེད་པ་ཚོར་རྒྱ་ནག་གཞུང་གིས་མུ་མཐུད་དམ་དྲག་སུན་གཙེར་བཟོ་བཞིན་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་ཇུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་བཞི་པ་བཞུགས་སྒར་དུ་འཚོགས་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དམིགས་བསལ་བཅར་འདྲིའི་ལེ་ཚན་ནང་དེང་སྐབས་ཨ་མི་རི་ཀའི་གཙོས་ནུབ་ཕྱོགས་རྒྱལ་ཁབ་མང་པོས་རྒྱ་ནག་གི་ཐེ་ཇུས་ཡོད་པའི་དྲ་རྒྱ TikTok སོགས་ཀྱིས་བེད་སྤྱོད་བྱེད་མཁན་ཚོའི་གནས་ཚུལ་རྐུ་འཁྱེར་གྱི་གནད་དོན་གྱི་རྐྱེན་པས་དྲ་རྒྱ་དེ་རིགས་མེད་པར་བཟོ་རྒྱུའི་གླེང་སློང་ཤུགས་ཆེ་ཡོང་བཞིན་པ་དང་འབྲེལ་ནས། དྲ་རྒྱ་དེ་རིགས་ཀྱིས་འཛད་སྤྱོད་པའི་གནས་ཚུལ་རྐུ་འཁྱེར་བྱེད་སྟངས་སོགས་ལག་རྩལ་སྐོར། བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་འགན་འཛིན་བློ་བཟང་རྒྱ་མཚོ་སྲི་ཐར་ལགས་སུ་བཀའ་འདྲི་ཞུས་པ་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་དང་ལྷན་དུ་ད་ལྟའི་ཆར་རྒྱལ་སྤྱིའི་ནང་བོད་ཀྱི་གནས་བབ་ཅེས་པའི་བརྗོད་གཞིའི་ཐོག་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་མུ་མཐུད་ནས་རྒྱང་བསྲིང་ཞུ་གི་ཡིན་ལོ་གཉིས་གོང་སྒོ་བརྒྱབ་ཟིན་པའི་སེང་འབྲུག་སློབ་གྲྭའི་དགེ་རྒན་དང་ལས་བྱེད་པ་ཚོར་རྒྱ་ནག་གཞུང་གིས་མུ་མཐུད་དམ་དྲག་སུན་གཙེར་བཟོ་བཞིན་ཡོད་པའི་སྐོར་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
རྒྱ་ནག་གཞུང་གིས་བོད་ནང་གི་སྒེར་གྱི་སློབ་གྲྭ་མང་པོ་ཞིག་སྒོ་བརྒྱབ་བཅུག་པའི་གྲས་ནས་མདོ་སྨད་མགོ་ལོག་དར་ལག་རྫོང་སེང་འབྲུག་སྟག་རྩེའི་སློབ་གྲྭ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བདུན་པའི་ནང་སྒོ་བརྒྱབ་བཅུག་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་དང་ཕྱི་ཕྱོགས་ནས་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སེང་འབྲུག་སྟག་རྩེའི་སློབ་གྲྭ་ཐོག་མར་འཛུགས་གནང་མཁན་མཁན་པོ་འཇིགས་མེད་ཀུན་དགའ་རྒྱལ་མཚན་དང། སློབ་གྲྭ་དེའི་དགེ་རྒན་ཚོའི་འགྲོ་འདུག་སྤྱོད་གསུམ་ལ་རྒྱ་ནག་གཞུང་གིས་མུ་མཐུད་དམ་དྲག་བྱེད་བཞིན་ཡོད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ནང་བོད་ནང་སྒེར་གཉེར་སློབ་གྲྭ་མང་པོ་ཞིག་སྒོ་བརྒྱབ་བཅུག་པར་མ་ཟད་བོད་པའི་སློབ་ཕྲུག་ཚོར་བོད་ཀྱི་ཆོས་དང་རིག་གཞུང་ཟུར་ཁྲིད་ཀྱང་བྱེད་མི་ཆོག་པའི་དམ་དྲག་བྱེད་བཞིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ནས་གནས་ཚུལ་མཁོ་སྤྲོད་པ་ཞིག་གིས་འགྲེལ་བརྗོད་བྱུང་བར་གཞིགས་ན་སེང་འབྲུག་སྟག་རྩེའི་སློབ་གྲྭ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་སྒོ་བརྒྱབ་པ་ནས་བཟུང་ད་བར་སློབ་གྲྭ་ཡོངས་སུ་བེད་མེད་དུ་བཞག་ཡོད་འདུག་ལ། སློབ་གྲྭའི་སློབ་སྤྱིས་གཙོས་དགེ་རྒན་ཚོར་དོགས་ཟོན་ཆེན་པོ་བྱེད་བཞིན་ཡོད་པ་མ་ཟད་ཁོང་ཚོ་དུས་ཚོད་ངེས་མེད་ཐོག་ཉེན་རྟོག་ལས་ཁུངས་སུ་འདྲི་རྩད་ཆེད་འབོད་འགུག་བྱེད་པ་དང་མི་གཞན་དང་ཐུག་འཕྲད་བྱ་རྒྱུར་དོ་དམ་བྱེད་བཞིན་ཡོད། སེང་འབྲུག་སྟག་རྩེའི་སློབ་གྲྭ་དེ་ཐོག་མར་བཙུགས་པའི་དམིགས་ཡུལ་ནི་མགོ་ལོག་ཁུལ་གྱི་བོད་ཕྲུག་སྤྱི་དང་ལྷག་པར་དུ་དྭ་ཕྲུག་ཚོར་སློབ་སྦྱོང་སྤྲོད་རྒྱུ་དེ་ཡིན་ཀྱང་སློབ་གྲྭ་སྒོ་བརྒྱབ་རྗེས་དགེ་རྒན་རིན་ཆེན་སྐྱིད་ལགས་འཛིན་བཟུང་དང་སློབ་ཕྲུག་དྭ་ཕྲུག་མང་དག་ཅིག་འགྲོ་ས་སྡོད་ས་མེད་པའི་དཀའ་ངལ་བྱུང་ཡོད་པ་རེད་འདུག་ལ་གནས་ཚུལ་འདིར་རྒྱུས་མངའ་ཡོད་མཁན་ཕྱི་ཕྱོགས་སུ་ཡོད་པའི་བུ་མོ་ཞིག་གིས་ད་ལྟའི་ཆར་སློབ་ཕྲུག་རེ་གཉིས་མ་གཏོགས་མང་ཆེ་བ་རྒྱ་ནག་གཞུང་གཉེར་སློབ་གྲྭའི་ནང་འགྲོ་ཐུབ་པ་བྱུང་ཡོད་པ་དང། འོན་ཀྱང་སློབ་གྲྭ་དེ་སྔ་རྒྱ་ནག་གཞུང་འབྲེལ་ངོས་ནས་རྩིས་ལེན་བྱས་ཏེ་ཤེས་ཡོན་ཆེད་མུ་མཐུད་བེད་སྤྱོད་གཏོང་རྒྱུ་ཡིན་ལུགས་བརྗོད་འདུག་ཀྱང་ལོ་གཉིས་ཟིན་མཚམས་ད་དུང་ཡང་སློབ་གྲྭ་བེད་སྤྱོད་རྩ་བ་ནས་མེད་པར་བཞག་ཡོད་པ་འགྲེལ་བརྗོད་བྱས་བྱུང། མགོ་ལོག་དར་ལག་རྫོང་སེང་འབྲུག་སྟག་རྩེའི་སྒེར་གཉེར་སློབ་གྲྭ་ནི་མཁན་པོ་འཇིགས་མེད་ཀུན་དགའ་རྒྱལ་མཚན་ལགས་དང་མཁན་པོ་ཐུབ་ནོར་རིན་པོ་ཆེ་རྣམ་གཉིས་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོའི་ཟླ་བཅུ་གཉིས་པའི་ཚེས་ལྔ་ཉིན་མགོ་ལོག་ཁུལ་སྲིད་གཞུང་དང་དར་ལག་རྫོང་སྲིད་གཞུང་གཉིས་ཀྱི་ཆོག་མཆན་ཐོབ་པ་བརྒྱུད་ཆེད་འཛུགས་གནང་བ་ཞིག་ཡིན་ཞིང་རིམ་པས་སློབ་ཕྲུག་ངོས་ནས་སློབ་ཕྲུག་ཚོར་རོགས་རམ་དང་སློབ་གསོ་སྤྲོད་ཕྱོགས་གང་གི་ཐོག་ནས་མང་ཚོགས་ནས་གདེང་འཇོག་ཆེན་པོ་ཐོབ་ཡོད། རྒྱ་ནག་གཞུང་གིས་སེང་འབྲུག་སྟག་རྩེ་སློབ་གྲྭ་དང་དེ་མིན་བོད་པས་བཙུགས་པའི་སྒེར་གཉེར་སློབ་གྲྭ་མང་དག་ཞིག་བཙན་དབང་གི་ཐོག་ནས་སྒོ་རྒྱབ་ཏུ་བཅུག་པ་དེ་ནི་རྒྱ་ནག་གཞུང་གི་རྒྱ་བསྒྱུར་ཤེས་ཡོན་སྲིད་བྱུས་དངོས་སུ་བོད་ཀྱི་ས་ཁུལ་ཁག་ཏུ་ལག་བསྟར་བྱས་ཡོད་པའི་མཚོན་རྟགས་ཤིག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པ་རེད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་བྱུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་བཞི་པ་བཞུགས་སྒར་དུ་འཚོགས་བཞིན་ཡོད་འདུག་འདིའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་གཏན་འཇགས་ཐབས་བྱུས་འཆར་འགོད་ཚོགས་ཆུང་གིས་རྣམ་ཀུན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་བོད་དོན་དང་འབྲེལ་བ་གི་གནས་ཚུལ་དབྱེ་ཞིབ་སྙན་སེང་དང། ལས་འགུལ་སྤེལ་ཕྱོགས་ཀྱི་ཐབས་བྱུས་འཆར་འགོད་ཞུས་ཏེ་འདོན་སྤེལ་བྱེད་དུ་འཇུག་བཞིན་པ་ལྟར། གཏན་འཇགས་ཐབས་བྱུས་འཆར་འགོད་ཚོགས་ཆུང་གི་ཚོགས་འདུ་ཐེངས་མ་བཞི་བ་དེ་བཞིན། སྤྱི་ཟླ་བཅུ་བ་གི་ཚེས་པ་དྲུག་ནས་བརྒྱད་ཀྱི་བར་ཉི་མ་གསུམ་གྱི་རིང། བཞུགས་སྒར་ཉེ་འཁྲིས་ཀྱི་ནོར་བུ་གླིང་ཁ་རུ་འཚོགས་བཞིན་པ་དང།

རྒྱ་ནག་གུང་ཁྲན་ཏང་གི་ཚོགས་ཆེན་ཉི་ཤུ་བ་དང་མི་མང་འཐུས་མི་ཚོགས་ཆེན་གྱི་གནད་དོན་དང་མཇུག་འབྲས་ལ་ཚོད་དཔག་སོགས་ཡིན་པའི་འགྲེལ་བརྗོད་གནང་སོང། ཉི་མ་གཉིས་དང་ཕྱེད་ཀའི་རིང་ལ་ཡང་དཔལ་ལྡན་སྲིད་སྐྱོང་མཆོག་ཉེ་བའི་ཆར་ལ་ཡུ་རོབ་ཆིབས་བསྒྱུར་གནང་བ་དང་དེ་ནང་བཞིན་ཉི་ཧོང་ལ་ཆིབས་བསྒྱུར་གནང་བ་དེ་གྱི་སྐོར་ལ་ཡང་ཨ་ནི་གཞུང་གི་དཔོན་རིགས་མཇལ་འཕྲད་གནང་བ་རེད་གྲོས་ཚོགས་འཐུས་མི་མཇལ་འཕྲད་གནང་བ་དེ་ཚོའི་སྐོར་ལ་ཡང་མ་སྙན་སྒྲོན་ཞུས་གནང་སོང། ཨ་དེ་ནང་བཞིན་ཉེ་ཆར་ད་རྒྱ་ནག་གི་ད་ཏང་གི་ཚོགས་ཆེན་ཐེངས་ཉི་ཤུ་བ་དེ་ད་ཚོགས་བྱེད་ཅིང་དེའི་སྐབས་ཀྱི་ད་གནད་དོན་དང་རེ་བ་ད་དེའི་གི་མཇུག་འབྲས་ལ་ཚོད་དཔག་ག་རེ་བྱེད་ཡོད་དོ། བྱེད་དགོས་ཡ་དེ་ད་ག་ནང་བཞིན་ད་ཕྱི་ཟླ་གསུམ་པའི་ནང་ལ་ཡང་རྒྱ་ནག་གཞུང་གིས་ད་ལྟ་མི་དམངས་འཐུས་མི་ཚོགས་ཆེན་ཚོགས་ཡ་ཆེད་ཚོགས་ཆེན་ཁག་གཉིས་ཤིག་ཏུ་ཚོགས་གནང་གི་འདུག་དེ་ཚོའི་སྒང་ལ་ད་ང་ཚོས་ཡང་དུ་དོ་སྣང་གནང་དགོས་ཡ་དང་དེ་ཚོའི་སྐོར་ལ་ཡང་དག་ཅིག་ཞིབ་ཚགས་པོ་བྱས་ནས་ང་ཚོས་ཉིན་མ་ཉིན་ཕྱེད་ཀའི་ནང་དུ་དུས་ཚོད་མང་བ་འདྲ་བོ་ཞིག་ད་དེ་ཚོའི་སྒང་ལ་བཏང་བྱས་བྱས་ནས་ཨ་ནི་གོ་བསྡུར་ཞུས་པ་རེད་ཞུ་ཡ་ཡིན། གཞན་ཡང་ཁོང་གིས་སྐབས་དེར་གལ་ཏེ་རྒྱ་ནག་གཞུང་ལ་སྐད་ཆ་བཤད་རྒྱུ་གི་ཐབས་ལམ་དང་གོ་སྐབས་བྱུང་ན། ང་ཚོར་སྐད་ཆ་བཤད་རྒྱུར་ཐེ་ཚོམ་བྱེད་དགོས་པ་མེད་ནའང། ད་ལྟའི་ཆར་གོ་སྐབས་དེ་འདྲ་མེད་པ་སོགས་ཀྱང་འགྲེལ་བརྗོད་གནང་སོང། ཐབས་ལམ་འདྲ་བོ་བྱུང་པ་དང་དེ་འདྲའི་གོ་སྐབས་བྱུང་བ་ཡིན་ན་ང་ཚོ་ད་མི་སྐད་ཆ་བཤད་ཡ་ལ་ད་གལ་ཐེ་ཚོམ་བྱེད་དགོས་ཡོད་མ་རེད་བསམ་གྱི་འདུག་རེད་བ། ད་ལྟ་བར་དུ་ད་ཉིས་སྟོང་བཅུ་བར་དུ་ཡང་འབྲེལ་མོལ་ཐེངས་མང་པོ་ཞིག་བྱུང་བ་རེད་རེད་བ། འབྲེལ་མོལ་བྱས་རེས་ང་ཚོའི་གནད་དོན་དང་ང་ཚོའི་གནད་དོན་དེ་གང་ལྟར་རྒྱ་ནག་གཞུང་མཉམ་དུ་ལ་ཡང་སྐད་ཆ་བཤད་ཕྱིན་རེད་བ། སྐད་ཆ་བཤད་བྱས་གནད་དོན་དེ་སེལ་ཡ་རེད་པ་གོ་སྐབས་བྱུང་བ་ཡིན་ན་ང་ཚོ་གོ་སྐབས་དེ་དམ་འཛིན་བྱེད་ཡག་རེད་བསམ་གི་འདུག་ད་ལྟའི་ཆར་ལ་ང་ཚོ་དེ་འདྲའི་གི་གཅིག་གི་གོ་སྐབས་ཡོད་པ་དེ་འདྲ་གལ་ཡོད་མ་རེད་ལ། ཨ་ནི་ད་རྒྱ་ནག་གཞུང་ཁོ་རང་ཉེ་བའི་ཆར་ལ་ད་འགྱུར་བ་ཞིག་བྱས་ཏེ་གསར་པ་ཞིག་འདུག་གཏན་འབེབས་བྱས་ད་དེའི་གི་གཅིག་ལས་རིམ་དེ་ད་ལྟ་ཕྱི་ཟླ་གསུམ་པའི་ནང་ལ་ཡ་མུ་མཐུད་ནས་ད་མཇུག་མཇུག་སྐྱོང་བྱེད་དགོས་ཡ་གནས་སྟངས་ཡིན་དུས་ཀ་ལ་ཡ་ད་འདིའི་གཞུག་གུ་ལ་ཨ་ནི་ཕྱོགས་འདྲ་བོ་ག་འདྲའི་འགྲོ་གི་འདུག་རེད་པ། ཨ་ནི་གནས་སྟངས་འདྲ་བོ་ག་འདྲའི་འགྱུར་བ་འགྲོ་གི་འདུག་དེ་ཚོ་ལ་ལྟ་གིན་ལྟ་གིན་བྱས་ནས་བྱེད་ཡ་རེད་མ་གཏོགས་རེད་པ། ཡིན་ད་ང་ཚོ་གོ་སྐབས་བྱུང་བ་ཡིན་ན་ང་ཚོ་ད་ཡིད། ཁོ་ཡིན་པ་རེད་བ། བ་ང་ཚོས་གང་ལྟར་སྐད་ཆ་བཤད་བྱས་ནས་མ་གཏོགས་ང་ཚོས་དེ་རང་དགར་སེལ་ཡ་ཡོད་མ་རེད། སྤྱིར་བཏང་བོད་རྒྱ་འབྲེལ་མོལ་ལས་དོན་ཚོགས་ཆུང་ཟེར་བ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་གི་ལོ་གསར་འཛུགས་གནང་ནས་བཀའ་ཤག་རིམ་པའི་སྐབས་སུ་ཚོགས་ཆུང་དེ་ག་རྒྱུན་བསྐྱངས་ནས་ཡོང་ཡོད་ནའང། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོ་གི་ཟླ་བ་བརྒྱད་པ་གི་ཚེས་པ་བཅུ་གསུམ་ནས་བཟུང་བཀའ་ཤག་གིས་ཚོགས་ཆུང་ཕྱིར་བསྡུ་གི་ཐག་གཅོད་བརྡ་བསྒྲགས་བཀའ་ཤག་ནས་ཕེབས་པ་གི་འཛིན་སྐྱོང་གི་བཀོད་ཁྱབ་ནང་དུ། འབྲེལ་ཡོད་མཐོ་རིམ་ལས་བྱེད་ཁག་ཅིག་ལ་འགན་བསྐུར་བགྱིས་པ་གི་ཐབས་ཇུས་འཆར་འགོད་ཚོགས་ཆུང་ཞིག་གཏན་འཇགས་སུ་བཙུགས་ཏེ། ཚོགས་ཆུང་ནས་ནམ་རྒྱུན་སྲིད་སྐྱོང་ལ་བོད་དོན་དང་འབྲེལ་བའི་གནས་ཚུལ་དབྱེ་ཞིབ་སྙན་སེང་དང། ལས་འགུལ་སྤེལ་ཕྱོགས་ཀྱི་ཐབས་ཇུས་འཆར་འགོད་ཞུས་ཏེ་འདོན་འབུལ་བྱེད་དུ་འཇུག་རྒྱུ་ཡིན་པ་སོགས་འཁོད་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིན།
འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། མ་སུ་རི་དགེ་ལས་སློབ་ཟུར་དང་པ་ཆི་མ་རི། སློབ་ཟུར་ཐུན་མོང་གིས་བརྟན་བཞུགས་བསྟར་འབུལ་ཞུས་པའི་སྐབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་དུ་བརྟན་རྒྱུའི་ཞལ་བཞེས་སྨིན་སྩོལ་བྱུང་ཞིང་བརྟན་བཞུགས་སུ་བཅར་མཁན་རྣམ་པས་ད་རེས་ཀྱི་གོ་སྐབས་འདི་ནི་མི་ཚེའི་ནང་གི་དོན་སྙིང་ཆེ་ཤོས་སུ་ངོས་འཛིན་གནང་གི་ཡོད་འདུག་འདིའི་སྐོར། འདི་གའི་གསར་འགོད་པ་ལོ་པེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་མིའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། མ་སུ་རིའི་བོད་ཁྱིམ་དང་གཏན་སློབ་ཀྱི་ལས་སློབ་དངོས་ཟུར་དང་པ་ཆི་མ་རི་གཏན་སློབ་དང་ལག་ཤེས་སློབ་ཟུར་སོགས་ཐུན་མོང་གི་ཐོག་ནས་གོང་ས་ལྔ་བ་ཆེན་མོ་གི་དག་སྣང་གསང་བ་རྒྱ་ཅན་གྱི་ཆོས་སྐོར་ལས་ཚེ་དཔག་མེད་དྭངས་མ་བཅུད་འདྲེན་གི་ལམ་ནས། རྡོ་རྗེ་སློབ་དཔོན་སྐུ་འདས་གླིང་རྟ་ཚག་རྗེ་དྲུང་རིན་པོ་ཆེ་མཆོག་དང་སྔགས་འཆང་འོད་ཟེར་རྡོ་རྗེ་རིན་པོ་ཆེ་རྣམ་གཉིས་དབུ་བཞུགས་སྒྲུབ་པ་གནང་ནས། སྤྱི་ཟླ་བཞི་བ་གི་ཚེས་པ་ལྔ་གི་ཉི་མ་བརྟན་བཞུགས་བསྟར་འབུལ་ཞུས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་དེར་འདུས་ཀྱི་སེར་སྐྱ་མི་མང་སྟོང་ཕྲག་འགའ་ལ། མ་འོངས་བར་རྒྱ་བོད་ཧོར་གསུམ་གྱི་ནང་བ་སངས་རྒྱས་ཀྱི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་འཕེལ་ཡོང་བར། ངས་ཞབས་འདེགས་དགའ་རབ་སྒྲུབ་ཐུབ་ཀྱི་རེད་བསམ་པ་གི་གདེང་སྤོབས་ཡོད་ཅེས་བཀའ་ཕེབས་གནང་གི་འདུག།

ཁྱེད་རང་ཚོས་ལྷག་བསམ་རྣམ་དག་གིས་བརྟན་བཞུགས་གནང་བ་དང། ང་རང་གི་ངོས་ནས་ཀྱང་རྒྱ་བོད་ཧོར་གསུམ་གྱི་ཆོས་དད་པ་ཚོ་གཙོ་བོར་གྱུར་པའི་འཛམ་གླིང་འདིར། དེ་སྔ་སངས་རྒྱས་ཀྱི་ཆོས་དང་འབྲེལ་བ་མེད་པ་གི་མི་མང་བོ་ཟིག་དང། མདོར་ན་ཚན་རིག་པའི་ནང་དུའང་ངོས་ལ་དགའ་མོས་བྱེད་མཁན་མང་བོ་ཡོད་པ་དང། རྒྱ་མིའི་ནང་གུང་ཁྲན་ཏང་ཡོན་ཚུན་གི་ནང་དགའ་མོས་བྱེད་མཁན་ཤུགས་ཆེ་ཡོང་གདའ་བར་བརྟེན། ང་རང་འཚོ་བསྡད་པ་དེ་ང་རང་གཅིག་པུ་མིན་པར་ཆོལ་ཁ་གསུམ་གྱི་རྒྱ་ཆེའི་མི་མང་དང། འཛམ་གླིང་གི་མི་མང་བོ་ཟིག་གིས་བློ་རྩེ་གཏད་ས་བྱེད་གི་ཡོད་པས། ང་ཚེ་རིང་བོར་འདུག་པ་གི་སྨོན་ལམ་དང་ལོ་བརྒྱ་དང་བཅུ་ཙམ་འདུག་རྒྱུ་གི་སེམས་ཤུགས་ཡོད་ཅེས་བཀའ་སྩལ་གནང་གི་འདུག། རྒྱ་མི་གུང་ཁྲན་ཏང་ཡོན་དེ་འདྲའི་ནང་ལོག་ནས་ང་ཚོ་དགའ་མོས་བྱེད་མཁན་དེ་འདྲའི་ཤུགས་ཆེན་པོ་འདུག་ས་དེ་འདྲ་ཡིན་པ་ཡིན་དུས་ཙ་ནས་ང་རང་འཚོ་ཡག་དེ་ང་རང་གཅིག་པོ་མ་ཡིན་པ་ཆོལ་ཁ་གསུམ་གི་རྒྱ་ཆེའི་མི་མང་ཨ་ནི་འཛམ་བུ་གླིང་འདིའི་སྒང་གི་མི་མང་པོ་གཅིག་གིས་ད་བློ་རྩེ་གཏད་ས་རུ་བྱེད་བྱེད་དགའ་པོ་རུ་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ས་ནས།

བརྒྱ་ལྷག་ལྷག་ཅིག་གི་བརྒྱ་དང་བཅུ་ཚོད་དེ་ག་ཙམ་བསྡད་ཐུབ་ཡག་ཅིག་གི་ངའི་སེམས་ཤུགས་ཡོད། ཨོ། སྨོན་ལམ་རྒྱག་གི་ཡོད།
མ་སུ་རིའི་བོད་ཁྱིམ་དང་པན་ཆི་བ་རི་གི་སློབ་ཟུར་མང་བོ་ཟིག་ཆེད་དུ་བརྟན་བཞུགས་འབུལ་བར་འཛམ་གླིང་ས་ཕྱོགས་ཁག་གི་མང་བོ་ཟིག་ནས་བཅར་གནང་ཡོད་ཅིང། མ་སུ་རི་གི་སློབ་ཟུར་ཚེ་རིང་དབང་མོ་ལགས་ནས་བརྟན་བཞུགས་ལ་བཅར་རྒྱུའི་སྐལ་བ་ལྡན་པ་དེ་སོ་སོའི་སྐལ་བཟང་དུ་བརྩི་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།

བརྟན་བཞུགས་ཕུལ་རྒྱུ་བྱུང་བར་བསམ་བརྗོད་ལས་འདས་བ་གི་དགའ་ཚོར་བྱུང་བ་འགྲེལ་བརྗོད་གནང་གི་འདུག། གོང་ས་མཆོག་སྐུ་ལས་ཁ་ག་གང་ལ་གསོལ་གནང་རྒྱུ་ཕུགས་ཐུགས་ཡོད་རེད། ང་ཚོ་དད་ལྡན་ལ་ཡང་གོང་ས་མཆོག་སྐུ་ལས་ཞེ་བོ་ཡོད་པའི་སྐབས་ལ་ད་དུང་ང་ཚོ་ཕ་མ་ཚོ་ཀུ་ལི་རྒྱག་ཕྱིན་དུས་ང་ཚོ་གསོས་བཞག་རྒྱོབ་རེད། དེ་སོང་ཙང་ང་ཚོ་བོད་ད་ལན་མི་ཚེ་འདི་ལ་ད་ཕན་ཆད་ལོ་ཆེན་མོ་རེད། ད་ལན་དེ་ནང་བཞིན་དུས་ཚོད་བཟང་པོ་བྱུང་མ་མྱོང། དེ་ལ་བོད་པ་སིད་དགའ་ཚོར་ཡོད།
ཡང་མ་སུ་རིའི་བོད་ཁྱིམ་སློབ་ཟུར་བློ་བཟང་དགེ་ལེགས་ལགས་ནས་གོང་ས་མཆོག་གིས་ནམ་རྒྱུན་གཞན་ཕན་བསྒྲུབ་དགོས་པར་གསུང་བཞིན་པ་དེ་རྟག་པར་གང་ཡོང་འབད་བརྩོན་བྱས་པ་དང། མུ་མཐུད་གང་ཐུབ་ཅི་ཐུབ་ཀྱིས་ཡར་རྒྱས་གཏོང་གི་ཡིན་ཞེས་འགྲེལ་བརྗོད་གནང་གི་འདུག།
ལགས་ད་རྒྱལ་བ་རིན་པོ་ཆེས་ནམ་རྒྱུན་ནས་གསུངས་བཞག་པ་རེད་ད་མི་ཚང་མ་བདེ་སྐྱིད་འདོད་མཁན་ཤ་དག་རེད་བ། བདེ་སྐྱིད་འདོད་ན་གཞན་ཕན་བསྒྲུབ་ཟེར་ཏེ་ང་རང་གས་བསམ་བློ་རྒྱལ་བ་རིན་པོ་ཆེའི་བཀའ་སློབ་ད་ག་རང་སྙིང་ལ་བཅངས་ནས་རྟག་པ་རེ་བཞིན་ད་ག་རང་གང་ཡོང་ཡོང་གིས་ད། འབད་བརྩོན་བྱེད་ཀྱི་ཡོད། ད་ད་ལན་དེ་དམིགས་བསལ་གྱིས་དེ་འདྲས་འདི་ནས་མར་ཕྱིན་ཚར་ན་ཡར་རྒྱས་གང་བཏང་ཐུབ་ཐུབ་ཀྱི་འབད་བརྩོན་བྱེད་ཡག་ཡིན། མ་སུ་རིའི་བོད་ཁྱིམ་སློབ་གྲྭ་དང་གཏན་སློབ་པན་ཆི་བ་རིའི་གཏན་སློབ་བཅས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་བོད་མི་རྣམས་རྒྱ་གར་ནང་བཙན་བྱོལ་དུ་འབྱོར་རྗེས། བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་གོམས་གཤིས་སོགས་མི་ཉམས་རྒྱུན་འཛིན་གྱི་སླད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་མཛད་འཕྲིན་ལ་བརྟེན་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོ་ནས་འགོ་འཛུགས་ཀྱིས། རིམ་པའི་སློབ་གྲྭ་དེ་དག་ལས་བཙན་བྱོལ་བོད་མིའི་གནད་ཡོད་མི་སྣ་དང་ལས་ཀྱི་སྣེ་མོ་བ་སོགས་ཧ་ཅང་མང་དག་ཅིག་ཐོན་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་རིག་འཛིན་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་ཡིན་ཤེས་རིག་བཀའ་བློན་མཆོག་གིས་ཤིས་ལོང་ཁུལ་དགེ་ལས་སློབ་ཕྲུག་ཚོར་ཤེས་ཡོན་དང་བཟང་སྤྱོད་ཟུང་འབྲེལ་དགོས་རྒྱུ་གལ་ཆེན་པོ་ཡིན་ལུགས་བཀའ་སློབ་གནང་འདུག་དེ་ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་དོན་བྱུང་བར་གཞིགས་ན་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་ཟླ་བ་འདིའི་ཚེས་བཞི་དང་ལྔ་ཉིན་གྲངས་གཉིས་རིང་རྒྱ་གར་བྱང་ཤར་ཤིས་ལོང་ནང་འཚམས་གཟིགས་ཕེབས་ཏེ་ཁུལ་དེའི་དགེ་ལས་དང་ཕ་མ་ཚོའི་འདུ་འཛོམས་སར་ཕྲུ་གུ་ཚོར་དམིགས་བསལ་བཀའ་སློབ་གནང་བའི་ནང། དེང་དུས་ཀྱི་ཤེས་ཡོན་དགོས་རྒྱུ་གལ་ཆེན་པོ་ཡིན་པའི་ཐོག་རང་གི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སོགས་ལའང་དོ་སྣང་དང་སྦྱང་བརྩོན་བྱེད་དགོས་པ་མ་ཟད། ཤེས་ཡོན་དང་མི་བཟང་པོ་ཞིག་དགོས་རྒྱུ་ཧ་ཅང་གལ་འགངས་ཆེན་པོ་ཡིན་ལུགས་གསུངས་ཏེ་གང་ལྟར་སྦྱངས་པའི་ཡོན་ཏན་གཅིག་པུ་མ་ཡིན་པར་སྤྱི་ཚོགས་ནང་བཟང་སྤྱོད་དང་ལྡན་པ་ཞིག་དགོས་རྒྱུ་དེ་བས་གལ་ཆེ་བ་ཡིན་པས་དེ་དོན་ཕྲུ་གུ་དང་ཕ་མ་ཚོས་ཀྱང་ཐུགས་སྣང་གནང་དགོས་ལུགས་གསུངས་འདུག། སྤྱི་བཏང་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་མཆོག་ཉིན་གྲངས་གཉིས་རིང་ཤིས་ལོང་ཁུལ་འཚམས་གཟིགས་ཕེབས་པའི་སྐབས་སམ་བྷོ་ཊ་སློབ་གྲྭའི་འགན་འཛིན་ཚེ་རིང་དོན་འགྲུབ་ལགས་དང་ཤེས་རིག་ལྷན་ཁང་གི་བརྡ་ཆད་འགན་འཛིན་ཨོ་རྒྱན་བསྟན་འཛིན་ལགས་ཀྱང་ལྷན་བཅར་ཞུས་ཡོད་པ་རེད། ཁོང་རྣམས་ཁུལ་དེར་ཕེབས་ཏེ་སློབ་གྲྭ་ཙམ་མ་ཡིན་པར་ས་གནས་འགོ་འཛིན་ལས་ཁུངས་དང་དབུས་སྨན་རྩིས་ཁང་གི་ཡན་ལག་སྨན་ཁང་ད་ག་ནང་བཞིན་དགའ་ལྡན་ཆོས་གླིང་དགོན་པ་བཅས་སུའང་འཚམས་གཟིགས་དང་འབྲེལ་འབྲེལ་ཡོད་རྣམས་མཇལ་འཕྲད་གནང་འདུག། གསར་འགྱུར་གཞན་ཞིག་ལ། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་མཆོག་ཐའེ་ཝན་གྱི་སྲིད་འཛིན་ཚའེ་ཝིང་མཆོག་མཇལ་འཕྲད་གནང་བ་དེ་ནི་ཨ་མི་རི་ཀས་ཐའེ་ཝན་ངོས་འཛིན་བྱེད་ཕྱོགས་ཀྱི་སྲིད་བྱུས་དང་འགལ་གྱི་ཡོད་ཅེས་རྒྱ་ནག་གིས་སྐྱོན་བརྗོད་ཤུགས་ཆེ་བྱས་འདུག་རོའི་ཊར་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན། ཁ་ས་གཟའ་ལྷག་པའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཀེ་ཝིན་མཱ་ཀཱ་ཏི། ཀཱ་ལི་ཧྥོ་ནི་ཡའི་ནང་ཆེད་ཕེབས་ཀྱིས་རེ་གྷན་དྲན་རྟེན་དཔེ་མཛོད་ཁང་དུ་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཝིང་མཆོག་དང་མཇལ་འཕྲད་གནང་ཡོད་པ་དེ་ནི་ཨ་མི་རི་ཀའི་དཔོན་རིགས་མཐོ་གྲས་ཤིག་གིས་ཨ་རིའི་ས་ཐོག་ཏུ་ཐེ་ཝན་གྱི་འགོ་ཁྲིད་མཇལ་འཕྲད་གནང་བ་ད་རེས་ཐོག་མ་དེ་ཆགས་ཡོད་པ་བཅས་ལ་བརྟེན། རྒྱ་ནག་གིས་མི་འདོད་པའི་རྣམ་པ་ཤུགས་ཆེ་བསྟན་ཏེ་སྐྱོན་བརྗོད་བྱས་འདུག། དེ་ཡང། ད་རེས་གཟའ་ཕུར་བུའི་ཉིན་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་སྤྱི་བསྒྲགས་སྤེལ་བའི་ནང་ཨ་རི་དང་རྒྱ་ནག་ཡུལ་གཉིས་བར་ཐེ་ཝན་གྱི་ཐོག་ལངས་ཕྱོགས་འཛིན་སྟངས་དང་ངོས་ལེན་བྱེད་ཕྱོགས་ཐད་འགལ་འཛོལ་བྱ་སྤྱོད་སྤེལ་བ་འདི་ནི་ང་ཚོའི་འབྲེལ་ལམ་ལ་དོ་ཕོག་ཚབས་ཆེ་བཏང་བ་ཞིག་རེད། འོན་ཀྱང་ང་ཚོས་རྒྱལ་ཁབ་ཀྱི་ངོ་བོ་དང་ས་ཆའི་བདག་དབང་སྲུང་སྐྱོབ་ནན་པོའི་ཐོག་ནས་བྱེད་ཀྱི་རེད་ཅེས་བཀོད་ནས་དབུ་ཁྲིད་རྣམ་གཉིས་མཇལ་འཕྲད་གནང་བ་དེ་སྐྱོན་བརྗོད་བྱས་ཡོད་པ་རེད། དེ་དང་ཕྱོགས་མཚུངས་རྒྱ་ནག་མི་དམངས་འཐུས་མི། ཚོགས་འདུས་ཀྱི་ཕྱི་སྲིད་ལས་དོན་ཚན་པའི་ངོས་ནས་ཀྱང་སྤྱི་བསྒྲགས་སྤེལ་ཡོད་པས། ཤིན་ཧྭ་གསར་ལས་ཁང་གིས་ལུང་འདྲེན་བྱས་པའི་ནང། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་མཱ་ཀར་ཐིས་ང་ཚོ་ཡུལ་གཉིས་ཀྱིས་ཐེ་ཝན་ཐོག་འཛིན་པའི་སྲིད་བྱུས་དང་འགལ་འཛོལ་གྱི་བྱ་སྤྱོད་ཞིག་རེད་ཅེས་སྐྱོན་བརྗོད་བྱས་འདུག་རྒྱ་ནག་གཞུང་གིས་སྤྱིར་བཏང་ཐེ་ཝན་ནི་རྒྱ་ནག་སྐམ་ས་ཆེན་པོ་ནས་ཁ་འབྲལ་ཐབས་མེད་པའི་ཆ་ཤས་ཞིག་ཡིན་ལ་ནམ་ཞིག་ཟླ་སྒྲིལ་གཏོང་རྒྱུ་ཡིན་ལུགས་བཤད་པ་དང་ཆབས་ཅིག་ཨ་མི་རི་ཀའི་ངོས་ནས་ཕྱི་ལོ། ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་རྒྱ་ནག་མཉམ་འབྲེལ་བ་གསར་བཟོའི་ཆེད་རྒྱ་ནག་གཅིག་ཅེས་པའི་ལངས་ཕྱོགས་འཛིན་བཞིན་ཡོད་པ་རེད། འོན་ཀྱང་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གིས་ཐེ་ཝན་ཐོག་དམག་དོན་གྱི་སྡིགས་ར་བསྐུལ་བཞིན་པར་ཨ་མི་རི་ཀས་ཐེ་ཝན་ཐོག་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་རུ་བཏང་ཡོད་པ་རེད། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧྥ་རན་སིའི་སྲིད་འཛིན་མཆོག་གིས་རྒྱ་ནག་ལ་ར་ཤི་ཡས་རྒྱལ་སྤྱིའི་ནང་སླར་ཡང་བརྟན་བརླིང་བཟོ་ཐབས་སུ་གནོན་ཤུགས་སྤྲད་དགོས་ལུགས་གསུངས་འདུག་དེ་ཡང་ཧྥ་རན་སིའི་སྲིད་འཛིན་ཨེ་མཱུལ། Macron། མཆོག་ཁ་སང་ཕྱི་ཟླ་བཞི་པའི་ཚེས་ལྔ་སྟེ་གཟའ་ལྷག་པའི་ཉིན་རྒྱ་ནག་ཏུ་ཉིན་གྲངས་གསུམ་རིང་རྒྱལ་དོན་འཚམས་གཟིགས་ཕེབས་འབྱོར་བྱུང་བ་དང། ཁོང། པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་དུ་དམག་མིའི་རུ་སྒྲིག་དང་འབྲེལ་སྲིད་འཛིན་ཞི་ཅིན་ཕིང་གིས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་ཡོད་པ་རེད། དེ་རིང་གཟའ་ཕུར་བུའི་ཉིན་སྲིད་འཛིན་མེག་རོན་མཆོག་གིས་དངོས་སུ་གཞུང་འབྲེལ་གྱི་ཐོག་ནས་ཞི་ཅིན་ཕིང་དང་མཇལ་འཕྲད་གནང་བའི་སྐབས། ཡུལ་གཉིས་བར་ཚོང་འབྲེལ་ཡར་རྒྱས་གཏོང་ཕྱོགས་དང་ཁོར་ཡུག་བཅས་པའི་གནད་དོན་དུ་བཀའ་བསྡུར་གནང་འདུག་དེ་དང་ཕྱོགས་མཚུངས་རྒྱ་ནག་གི་སྲིད་བློན་མཆོག་དང་ཡང་མཇལ་འཕྲད་གནང་ཡོད་པ་རེད། ཡང་རིའུ་ཊར་གསར་ལས་ཁང་ནས་གནས་ཚུལ་འགོ་ཁྲིད་རྣམ་གཉིས་མཇལ་འཕྲད་སྐབས་བཀའ་མོལ་ཇི་བྱུང་ལུང་འདྲེན་བྱས་པའི་ནང་གསལ་ལྟར་ན། ཧྥ་རན་སིའི་སྲིད་འཛིན་མེག་རོན་མཆོག་གིས་སྲིད་འཛིན་ཞི་ཅིན་ཕིང་ལ། ད་ལྟའི་དུས་ཚོད་འདི་ཡུག་རེན་དམག་འཁྲུག་གིས་རྐྱེན་པས་བརྟན་བརླིང་མེད་པའི་གནས་སྟངས་སུ་གྱུར་ཡོད་རེད། འོན་ཀྱང་གནས་ཚུལ་ལྷིང་འཇགས་ཡོང་ཐབས་སུ་ར་ཤི་ཡའི་ངོས་ནས་གྲོས་མོལ་གྱི་གོམ་པ་ཞིག་སྤོས་ཏེ་ཞི་བདེ་བསྐྲུན་ཐབས་བྱེད་རྒྱུར། རྒྱ་ནག་གི་ངོས་ནས་ར་ཤི་ཡར་གནོན་ཤུགས་སྤྲོད་པའམ་ཡང་ན་གུས་བཀུར་གནང་ཐུབ་པའི་རེ་བ་ཡོད་ཅེས་གསུངས་ཡོད་འདུག་གང་ལྟར་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ར་ཤི་ཡས་ཡུག་རེན་ཐོག་བཙན་འཛུལ་བྱས་ཏེ་དམག་འཁྲུག་འགོ་བཙུགས་པ་ནས་བཟུང་རྒྱལ་སྤྱིའི་སྤྱི་ཚོགས་དང་ལྷག་པར་དུ་ཡུ་རོབ་རྒྱལ་ཁབ་ཚོས་རྒྱ་ནག་ལ་ར་ཤི་ཡའི་མཉམ་འབྲེལ་བ་བྱེད་ཕྱོགས་ཐོག་སྐྱོན་བརྗོད་བྱེད་མིན་ལ་མ་ལྟོས་པར་རྒྱ་ནག་གིས་ད་བར་ར་ཤི་ཡའི་ནོར་འཁྲུལ་ཡིན་པའི་སྐྱོན་བརྗོད་རྩ་བ་ནས་བྱེད་མྱོང་མེད་པ་རེད། དམིགས་བསལ་བཅར་འདྲི་ལེ་ཚན་ནང་དེང་སྐབས་ཨ་རིས་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་མང་པོས་རྒྱ་ནག་གིས་ཐེ་ཇུས་ཡོད་པའི་དྲ་རྒྱ་ཊིག་ཊོག་སོགས་ཀྱིས་བེད་སྤྱོད་བྱེད་མཁན་ཚོའི་གནས་ཚུལ་རྐུ་འཁྱེར་གྱི་གནད་དོན་གྱི་རྐྱེན་པས་དྲ་རྒྱ་དེ་རིགས་མེད་པ་བཟོ་རྒྱུའི་གླེང་སློང་ཤུགས་ཆེ་ཡོང་བཞིན་པ་དང་འབྲེལ་ནས་དྲ་རྒྱ་དེ་རིགས་ཀྱིས་འཛད་སྤྱོད་པའི་གནས་ཚུལ་རྐུ་འཁྱེར་བྱེད་སྟངས་སོགས་ལག་རྩལ་སྐོར་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་འགན་འཛིན་བློ་བཟང་རྒྱ་མཚོ་སྲི་ཐར་ལགས་སུ་འཆི་མེད་ལགས་ནས་གནས་འདྲི་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། བློ་བཟང་རྒྱ་མཚོ་ལགས། སྐུ་ཁམས་གསལ་ཐང། གནང་བ་དེ་བས་བཀྲ་ཤིས་ཆེ་མོད། ལགས་སོ་བཀྲ་ཤིས་བདེ་ལེགས། ད་རིང་ང་ཚོ་ལེ་ཚན་དེའི་ནང་ལོགས་ལ་ད་ཉེ་བའི་ཆར་ལ་རྒྱ་ནག་གི་ད་ལྟ་རྡོ་དབྱིན་ཟེར་དེ་ད་ད་ལྟ་ནུབ་ཕྱོགས་རྒྱལ་ཁབ་ཨ་མི་རི་ཀ་དང་ཡོ་རོབ་དང་ནུབ་ཕྱོགས་རྒྱལ་ཁབ་ནང་ལ་བེད་སྤྱོད་བཏང་ཡག་གི་ད་ལྟ་ཏིག་ཏོག་ཟེར་དེ་ད་ཅིག་གི་དེའི་ནང་ལོགས་ནས་མིའི་གནས་ཚུལ་མང་པོ་ཅིག།

གནས་སྟངས་ཇི་ལྟ་དེང་སང་གནས་ཚུལ་འདི་འགྲོ་བཞིན་པ་རེད་བྱས་ཙང། བློ་བཟང་རྒྱ་མཚོ་ལགས་ད་རྩ་བའི་ད་ལྟ་ཏིག་ཏོག་ཟེར་འདིའི་ནང་ལོགས་ཀྱི་གནས་ཚུལ་ཁྱེད་མི་སྒེར་གྱི་གནས་ཚུལ་ངན་ངན་དང་རྐུ་ཁྱེར་བྱེད་ཡག་དེ་ད་འཕྲུལ་ཆས་གཞན་དག་ལས་ཅིག་གསར་ཐོན་ཆས་དང་ད་ཅིག་འདི་འདྲས་ཤུགས་ཆེ་ཡོད་རེད་ཟེར་ཅིག་མི་མང་པོ་ཅིག་ལ་ཟེར་གྱི་འདུག་འདི་ཏིག་ཏོག་ཟེར་འདི་གཙོ་བོ་འདི་ག་འདྲས་རྐུ་ཁྱེར་བྱེད་ཀྱི་ཡོད་ན་ད་དེ་ཁོ་རང་འཕྲུལ་ཆས་ནང་ལོགས་ལ་གཅིག་གི་མིའི་གནས་ཚུལ་འཁྱེར་ཡག་དེ་ཚོ་ཤུགས་ཆེན་པོ་ཡོང་ཡག་དེ་ག་འདྲའི་རུ་བགྱིད་ན། ད་ད་འདི་གཙོ་བོ་དེ TikTok ཞུས་ར་ད་དེ་ཡིན་འདི་ར་ད་བརྙན་འཕྲིན་གྱི་ད་འཕྲུལ་ཆས་ཞིག་རེད་བརྙན་པར་ད་འདི་ཕ་གི་ལྟ་ཡག་གི་འཕྲུལ་ཆས་ཞིག་ཡིན་དུས་སྐབས་ལ་ད་འདི་ནང་ལོགས་ལ་གཅིག་ནམ་རྒྱུན་ད་ནང་ལོགས་སྤྱི་ཚོགས་དྲ་རྒྱ་ད་གཙོ་བོ་ག་རེ་ཡོད་ལབ་ན་མི་གི་ད་ཁ་པར་ཨང་དང་བྱས་ཨ་ནི་ག་ཚོད་བེད་སྤྱོད་བཏང་གི་ཡོད་མེད་བྱས་ཨ་ནི། དྲ་རྒྱ་ག་རེ་བེད་སྤྱོད་བཏང་གི་འདུག་ས་ཆ་ག་ནས་རེད་འདུག་ལོ་ཚད་ག་ཚོད་རེད་འདུག། ཨ་ནི་བརྙན་པར་ག་རེ་ག་རེ་ལྟ་ཡག་དགའ་པོ་འདུག་བརྙན་འཕྲིན་ག་རེ་ག་རེ་ལྟ་གི་འདུག་ལབ་ད་འདི་ཚོ་མང་པོ་ཅིག་ཁོ་རང་འཁྱེར་གྱི་ཡོད་རེད་ད་འདི་ནམ་རྒྱུན་གྱི་སྤྱི་ཚོགས་དྲ་རྒྱ་གི་འགྲོ་སྟངས་དང་གཅིག་པ་འདྲ་པོ་ཆགས་ཀྱི་ཡོད་རེད་པ་ད་འདི་དང་མཉམ་དུ་མ་འདྲ་བ་ཅིག་ག་རེ་ལབ་ན TikTok གི་ནང་ལོགས་ལ་ད་ཁྱད་ཆོས་ཅིག་ག་རེ་ལབ་ན Algorithm འདི་མ་འདྲ་བ་ཅིག་ཡོད་རེད Algorithm ལབ་ན་བརྙན་འཕྲིན་ག་རེ་ཐོན་མ་ཐོན་ཞུས་ར་དུས་ལ་ད་ལྟ་ངན་ཅིག་ལ་བརྙན་འཕྲིན་འདི་སྐོར་ར་རྒྱག་ནས་ཐོན་གྱི་ཡོད་རེད་པ་སྐོར་ར་རྒྱག་དུས་སྐབས་ལ་ག་རེ་ཐོན་མ་ཐོན་ཞུས་ར་འདི་ཁོ་རང་ཚོ་གི་སྟོན་སྟངས་ཅིག་ཡོད་རེད་འདི་ལ Algorithm ཞུ་གི་འདུག་འདི་མ་འདྲ་བ་ཅིག་ཡོད་རེད། འདི་ཡིན་དུས་སྐབས་ལ་ད་དོན་དག་གི་དཀའ་ངལ་ཆེ་ཤོས་དེ་དྲི་བ་བཀོད་ཡས་ཀྱི་གཞི་རྩ་དེ་ག་རེ་ག་ཞུ་གི་ཡོད་རེད་ལབ་ན། ཉིས་སྟོང་བཅུ་བདུན་ནང་ལོགས་ལ་རྒྱ་ནག་གཞུང་གིས་ཁྲིམས་ཅིག་གཏན་འབེབས་བྱས་པ National Intelligence Law དེའི་ལུང་པ་གི་གསང་བ་དེ་གསང་བ་གི་ཁྲིམས་དེ་ནང་ལོགས་ལ་དོན་ཚན་བདུན་པའི་ནང་ལོགས་ལ་ག་རེ་ཞུ་གི་ཡོད་རེད་ལབ་ན། རྒྱ་ནག་གཞུང་གིས་རྒྱ་ནག་རྒྱ་ནག་ནང་ལོགས་ཡོད་པའི་ཡིན་ནས་རྒྱ་ནག་གི་ཚོང་ལས་སྡེ་ཚན་ཡིན་ན་རེད་རྒྱ་ནག་གི་མི་སེར་ཅིག་ཡིན་ན་རེད་གཞུང་གིས་རོགས་པ་བྱེད་དགོས་ཡོད་ལབ་ན་གསང་བ་དང་དེ་འདྲ་གི་ཆེད་དུ། ཡིན་གཅིག་མིན་གཅིག་བྱེད་དགོས་ཡོད་ལབ་ནས་ཁྲིམས་འདི་ནང་ལོགས་ལ་བཀོད་ཡོད། ད་འདི་བཀོད་ཡོད་དུས་སྐབས་ལ་ད་ད་ལྟ་དྲི་བ་དེ་ག་རེ་བཏང་གི་ཡོད་རེད་ལབ་ན་མང་པོ་ཅིག་ད་དང་ཤོས་དེ་ཏིག་ཏོག་གི་ད་ལྟ་ད་བེད་སྤྱོད་བཏང་མཁན་མང་པོ་ཅིག་ཡོད་རེད་འདི་གི་ད་ད་ལྟ་མིང་ད IP address ད་ད་ལྟ་གནས་ཚུལ་མང་པོ་ཅིག་མཁོ་སྒྲུབ་བྱེད་ཀྱི་ཡོད་རེད་མཁོ་སྒྲུབ་བྱེད་རྒྱུ་འདི་ཨ་ནི་རྒྱ་ནག་གཞུང་གིས་ལྟ་གི་རེད་མ་རེད་ལབ་ནས་དྲི་བ་ཅིག་སྤེལ་གྱི་ཡོད་རེད་གཉིས་པ་དེ་ག་རེ་ཡོད་རེད་ལབ་ན་ད་ད་ལྟ་དེ་བརྙན་འཕྲིན་སྟོན་སྟངས་ཞུས་ར algorithm དེ། འདི་ལ་རྒྱ་ནག་གཞུང་གིས་ཐེ་བྱུས་བྱེད་ཐུབ་ཀྱི་རེད་མ་རེད་ཟེར་ཐེ་བྱུས་ཟེར་ན་འདི་འདྲ་རེད་ཟེར་ད་དཔེར་ན་ཨ་རི་ནང་ལོགས་ལ video མང་པོ་ཞིག་བརྙན་བརྙན་འཕྲིན་མང་པོ་ཞིག་ཐོན་བསྡད་དུས་སྐབས་ལ་ཨ་ནི་ཨ་རི་ལ་མ་དགའ་མཁན་ཁ་ཅིག་བརྙན་འཕྲིན་དེ་འདྲ་ཡར་མང་བ་ཐོན་ཨ་ནི་མི་ལ་མི་གི་བསམ་བློ་བཏང་སྟངས་སྐོར་འགྱུར་བ་བཏང་ཡག་གི་ཉེན་ཁ་ཞིག་འདུག་ཟེར་འདི་རྒྱ་ནག་གཞུང་གིས་ཐེ་བྱུས་བྱེད་ཡག་གི་ལམ་ཁ་ཅིག་འདུག་ཟེར་ལམ་ཁ་ཡོད་པ་མ་ཟད་ཨ་ནི་ལམ་ཁ་འདི་ལ་བེད་སྤྱོད་བཏང་ན་ཧ་གོ་ཡག་མི་འདུག་ཧ་ལ་རྒྱ་ནག་གཞུང་གིས་འདི་འདྲ་བེད་སྤྱོད་བཏང་བྱེད་ཀྱི་ཡོད་ལབ་ན། ཁོ་ཚོས་ང་ཚོ་རྒྱ་ནག་གཞུང་གི་ཕྱི་སུང་ན་ནི་ལས་ལ་ས་ཡོད་མ་རོ། རེད་རེད། ག་ནི་ད་ཉེ་ཆར་འདྲ་བོ་ཞུས་ན་རྒྱ་ནག་ནང་ལོགས་ལ་ད་ཨ་ལི་བྷ་བྷ་དང་དེ་འདྲས་ཀྱི་ད་དེ་ཇེག་མ་ལ་དཀའ་ངལ་བྱུང་རྒྱུ་དང་དེ་འདྲས་མང་པོ་ཞིག་མཐོང་ཡོང་དུས་སྐབས་ལ་རྒྱ་ནག་གཞུང་གིས་ཐེ་ཇུས་ཅིག་བྱེད་དུས་སྐབས་ལ་ཐེ་ཇུས་གནམ་ས་བྱས་པ་རོ། རེད་རེད། འདི་གི་རྒྱ་ནག་ནང་ལོགས་ལ་སུ་སུའི་སྒེར་གྱི་དབང་ད་ག་ལ་རེད། Internet Freedom ད་ནི་སྒེར་གྱི་རང་དབང་དང་དེ་འདྲས་ཞེ་དྲག་མེད་དུས་སྐབས་ལ་གཞུང་གིས་ཅིག་བཀའ་ཅིག་བཏང་ཚར་ན་འདིར་ལག་ལེན་བྱེད་མ་ཞིག་མེད་དུས་སྐབས་ལ་ད་ད་ཁོ་ཚོས་ཀྱི་གཞི་རྩ་བཞག་ས་ཚང་མ་དེ་འདྲས་གང་ཞིག་བཞག་འོང་རོགས།

བརྙན་འཕྲིན་འདི་ག་རེ་སྟོན་མ་སྟོན་དེ་ཁོ་རང་ཧ་གོ་གི་ཡོད་དུས་སྐབས་ལ་མི་དེ་གི་འདོད་པ་ག་རེ་མེད་ཧ་གོ་གི་འདུག་ཨ་དེ་ཡིན་དུས་སྐབས་ལ་འདོད་པ་ཕྱུག་པོ་མེད་པ་བྱས་ཨ་ནི་མི་དེ་ལ་ད་དེང་སང་འདི་ལབ་རོགས་མི་དེ་ལ་སྒོ་གཅིག་རྡུང་དགོས་ཡོད་ན་ག་འདྲས་རྡུང་དགོས་ཡོད་མེད་ཅེ་ད་དཔེར་ན་ཨ་རིའི་ནང་ལོགས་ལ་དཀའ་ངལ་ཅིག་འདི་ཡོད་རོགས་དེ་ད་གསར་འགྱུར་རྫུན་མ་བསྐྱོན་གི་འདུག་མང་པོ་ཞིག་ད་དེང་སང Misinformation ཞུ་གི་འདུག་ཨ་རིའི་ནང་ལོགས་ལ་ད་དཔེར་ན Election གང་ལ་ཡིན་ནའི་རེད་ད་ཉི་མ་རྟག་ཏུ་ཡིན་ནའི་དུས་གང་ལ་ཡིན་ནའི་རེད་དེ་འདྲའི་གི་གནས་ཚུལ་མང་པོ་ཞིག་འདི་ག་ལ་གསར་འགྱུར་རྫུན་མ་མང་པོ་ཅིག་བསྐྱོན་གི་འདུག། ཨ་ནི་གསར་འགྱུར་རྫུན་མ་འདི་ཚོ་སུ་ལ་འགྲོ་མ་འགྲོ་ཞོར་ར་འདི་ཏིག་ཏོག་གིས་ལྟ་ཐུབ་གི་འདུག་གང་ཡིན་ཟེར་ན་ཁོ་ཚོ་གི་བརྙན་འཕྲིན་ལྟ་སྟངས་ལ་ལྟ་ནས་ཨ་ནི་ལོ་ཚད་ལ་ལྟ་ས་གནས་ག་ནས་ཡིན་མེད་ལྟ་ད་དེ་ཚོ་མང་པོ་ཞིག་ལ་གཞི་བཞག་དུས་སྐབས་ལ་དེ་འདྲས་བྱེད་ཡས་ཀྱི་ལམ་ཁ་ཞིག་ཡོད་རེད་ད་དེ་བྱེད་ཀྱི་ཡོད་རེད་ལབ་ནི་ད་ལྟ་ཨ་རི་གི་གཞུང་གིས་ལབ་ཀྱི་ཡོད་མ་རེད་ད་ལྟ་ཆེད་ལས་པ་ཡིས་ལབ་ཀྱི་ཡོད་མ་རེད་བ་ཡིན་ནའི་དེ་བྱེད་ཡས་ཀྱི་ལམ་ཁ་ཞིག་ཡོད་དུས་སྐབས་ལ་ཨ་ནི་ཁོ་ཚོ་རང་ཚོ་གིས་དཔེ་མཚོན་འདི་ཞུ་དོ Trojan Horse ལ Trojan Horse ལབ་ན

སྐད་འཕྲིན་འདི་ག་རེ་ལབ་ན་མི་དང་མི་བར་འབྲེལ་བ་བྱེད་ཡས་ཆགས་རོ། ཨ་འདི་བེད་སྤྱོད་བཏང་མཁན་དེ་མང་ཆེ་རྒྱ་ནག་ནང་ལོགས་དང་བོད་ནང་ལོགས་མ་གཞི་རྒྱལ་སྤྱིའི་སྡིངས་ཆ་ནང་ལོགས་བེད་སྤྱོད་བཏང་མཁན་ཉུང་ཉུང་དོ། ཨ་ནི་ཏིག་ཏོག་འདི་ཁོང་ཚོས་ཀྱི་དང་པོ་རྒྱལ་སྤྱིའི་སྡིངས་ཆ་ནང་སླེབས་དུས་ཁོ་རང་དང་པོ་འདི་རྒྱ་ནག་གི་འཕྲུལ་ཆས་འདྲ་བོ་མཐོང་གི་མི་འདུག་གང་ཡིན་ཟེར་ན་འདི་རྒྱ་ནག་ལ་བཟོས་ཨ་འདི་ཁོ་ཚོའི Douyin ཅིག་བྱས་ཨ་ནི་རྒྱལ་སྤྱིའི་ནང་ལ་འདི་ཏིག་ཏོག་རོ། ཨ་འདི་གཉིས་མ་དང་པོ་ཡོང་ས་འདི་དང་འདི Musically ལབ་ནི་ཡང་མཉེན་ཆས་གཞན་པ་ཅིག་རེད། འདི་ཁོ་ཚོས་གི་ཏིག་ཏོག་གི་ཉོས་ནས Musically ལ་ཨ་འདི་ཏིག་ཏོག་བཟོས་རོ། འདིར་དུས་སྐབས་ལ་གཞན་པ་དེ་རྒྱ་ནག་རང་གི་ཆེད་དུ་བྱས་ཏིག་ཏོག་དེ་རྒྱལ་སྤྱིའི་གི་སྡིངས་ཆ་གཅིག་པོ་ཆེད་དུ་བཟོས་བའི་རྣམ་པ་ཅིག་ཡོད་དུས་སྐབས་ལ་ད་འདི་གཉིས་བར་ཁྱད་པར་ཅིག་འདི་ཆགས་འདུག་ཨ་ནི་ཏིག་ཏོག་འདི་གི་ནང་ལོགས་ཀྱི་འགྲོ་སྟངས་ཅིག་ག་རེ་ལབ་ན་ང་ཚོ་དཔེར་ན་སྐད་འཕྲིན་འདྲ་བོ་དང WeChat དེ་ནས་ང་ཚོ WhatsApp འདྲ་བོ་རོ་སྐད་ཆ་བཤད་ས་ཅིག་ཡིན་དུས་སྐབས་ལ་ད་འབྲེལ་བ་བྱེད་ས་འདྲ་བོ་ཅིག་མ་གཞི་ད་ཏིག་ཏོག་ནང་ལོགས་ལ་ཡང་སོ་སོའི་གི་མི་གི་བསམ་བློ་བཏང་སྟངས་ད་ཨ་ནི་ཡང་བརྙན་འཕྲིན་མང།

ནང་ལོགས། ད་འདི་གཅིག་འདི་འདྲ་བོ་རེད་དོ་དེ་འདྲ Temu ལབ་གཅིག་བྱས་ལ Temu དེ་ཡིན་ན་ད་འདི་འདྲ་བོ་རེད་དོ་དེ་འདྲ་ཨ་རི་ནང་ཡོད་བའི་གི Amazon དང་ཨོ་འདི་འདྲ་པོ་རེད་དོ་ཅ་ལག་མང་པོ་ཉོས་ཡོད་དོ་ཨ་འདི་དང་ཡང་འདྲ་བོ་གཞན་པ་ཅིག་ཡོད་དེ་འདྲ Shein ལབ་ནི་ཡང་དུག་ལོག་ཉོ་ས་དེང་དུས་གི་དུག་ལོག་དེ་འདྲ Fast Fashion ཞུ་དོ་དུག་ལོག་མགྱོགས་པོ་མགྱོགས་པོ་ཉོ་ས་ཅིག Shein ལབ་ནི་འདི་འདི་ཡང་མཉེན་ཆས་ད་ལྟ་གི་ཨ་རི་ནང་ལོགས་ལ་མཉེན་ཆས་ཕབ་ལེན་བྱེད་རྒྱུ་འདྲ་བོ་བརྩིས་ན། མཐོ་ཤོས་དུ་སླེབས་འདུག་ཨང་ཀི་དང་པོ་གཉིས་པ་རུ་སླེབས་འདུག་དེ་དུས་སྐབས་ལ་དེ་བེད་སྤྱོད་བཏང་མཁན་ཤུགས་ཆེན་པོ་དཔེ་འདུག་ད་ཡིན་ནའི་དེ་གཉིས་དང་ཏིག་ཏོག་བར་ཁྱད་པར་ཅིག་ག་རེ་ལབ་ན། དེ་གཉིས་ཀྱི་ཡིག་ཆ་རྒྱ་ནག་གཞུང་ལ་སྤྲད་ཡས་ཀྱི་ཉེན་ཁ་དེ་གཅིག་པ་ཆགས་ཀྱི་རོ་གང་ཡིན་ཟེར་ན་དེ་ནང་ལོགས་ལ་བེད་སྤྱོད་བཏང་མཁན་སུ་སུས་བེད་སྤྱོད་བཏང་གི་འདུག་ཅ་ལག་ག་རེ་ཉོས་ཀྱི་འདུག་ད་ད་དེ་ཚོ་མང་པོ་ཅིག་དབྱིན་ཇི་ནང་ཞུས་ན་དེ་ལ་ད open source intelligence ཟེར་འདུག་ལུང་པ་ཅིག་ནང་ལོགས་ཀྱི་མི་ཅིག་གི་བསམ་བློ་བཏང་སྟངས་མི་དེ་ག་རེ་ག་རེ་ལ་འདོད་པ་འདུག་ལ་དེ་ཚོ་མང་པོ་ཅིག་གནས་ཚུལ་དེ

ཕྱོགས་གཅིག་ནས་ཡིག་ཆ་མཁོ་སྒྲུབ་བྱས་དང་ཡིག་ཆ་རྐུ་མ་བརྒྱབ་སྟེ་དེ་ཉིད་གཅིག་པར་འགྲོ་བྱས་རོགས་ཡིན་ནས་སྤྱི་ཚོགས་ནང་ལོག་ལ་དཀའ་ངལ་སྤྲད་དང Misinformation དང་གསར་འགྱུར་རྫུན་མ་བཀོད་དང་སྤྱི་ཚོགས་ཁོ་རང་དཀྲུག་ཡས་ཀྱི་ལམ་ཁ་དེ TikTok ལ་ཤུགས་ཆེ་འདུག། དེའི་དུས་སྐབས་ལ་ཉེན་ཁ་ཆེ་དེ TikTok དུ་བརྩི་ཐུབ་ལ།
ད་སྤྱིར་བཏང་དེ་ཚོ་ལས་གཡོལ་ཐབས་བྱེད་ཡ་ལ་ཅིག་གིས་དེང་སང་དེ་ཚོ་བེད་སྤྱོད་བྱེད་མཁན་མང་ཆེ་ལོ་ཆུང་ཆུང་རེད་དོ་དེ་བྱེད་དུས་ད་དེ་ལས་གཡོལ་ཐབས་བྱེད་ཡ་ལ་ད་དེ་དྲ་རྒྱ་དེ་བེད་སྤྱོད་མ་བཏང་ན་ད་སྤྱིར་བཏང་གཡོལ་འགྲོ་བ་རེད་ཡིན་ནའི་དྲ་རྒྱ་དེ་བེད་སྤྱོད་བཏང་ནས་ཡང་ཅིག་སོ་སོའི་གནས་ཚུལ་སྲུང་སྐྱོབ་བྱེད་ཐུབ་ཡ་ལ་ད་དེའི་ཡང་ཐབས་ལམ་ག་རེ་བྱས་ན།
ད་འདི་མི་སྒེར་ཅིག་ལ་དེ་དཔེ་ཁག་པོ་འདུག་གང་ཡིན་ཟེར་ན་འདི་སོ་སོའི་སྒེར་ཅིག་གིས་ད་འཕྲུལ་ཆས་འདི་བེད་སྤྱོད་མ་བཏང་ན་ཨ་ནི་དེ་སྲུང་སྐྱོབ་ཆགས་འགྲོ་བ་རེད། ཡིན་ནའི་ད་ཅིག་འདི་ཆགས་འདུག་ད་ད་ལྟ་དེང་སང་ད་མཁས་དབང་མང་པོ་ཅིག་གིས་ད་ཨ་རིའི་ནང་ལོགས་ལ་ཁྲིམས་འཆར་ཅིག་དགོས་འདུག་ཟེར་བ། ཁྲིམས་འཆར་དེ་ཡང་འདི་འདྲས་མིན་པ་བྱས། ཏིག་ཏོག་བཀག་ཡ་ད་ཏིག་ཏོག་མེད་བ་བཟོ་ཡ་མིན་པ་བྱས། ཨ་རིའི་ནང་ལོག་གི་མི་སྒེར་གྱི་ཡིག་ཆ་དེ་ཉར་ཚགས་ག་འདྲས་བྱེད་དགོས་ཡོད་མེད་ཨ་ནི་དཔེར་ན་འདི་གི་དེ་འདྲ་ཚོང་ལས་སྡེ་ཚན་དེ་ཚོ་མང་པོ་ཞིག་ནང་ལོག་ལ་རྒྱ་ནག་ཡིན་ནས་རེད་ར་ཤི་ཡ་ཡིན་ནས་རེད་དེ་ལུང་པ་ལེགས་ཆ་ཡང་མང་པོ་འབྱོར་བ་ཨ་ནི་དེ་ཚོ་ལུང་པ་དེ་ཚོ་ནང་ལོག་དང་འབྲེལ་བ་ཡོད་ན་ཨ་འདི་གི་ཡིག་ཆ་དེ་ཚོ་ཉར་ཚགས་བྱེད་ཆོག་གི་མ་རེད་ཡིག་ཆ་ཡིག་ཆ་དེ་ཚོ་ཕར་དབྱེ་བ་ག་འདྲས་བྱེད་དགོས་རེད་ཨ་ནི་ཡིག་ཆ་དེ་ཚོ་ཨ་ནི་ཨ་རི་གི་ས་ཆ་ནས་ཕྱི་ལོག་འགྲོ་ཡ་མེད་བ་ག་འདྲས་བཟོ་དགོས་རེད

དེ་ཚོ་ཡང་འཕྲུལ་ཆས་དེ་ཚོ་བཀག་ཡའི་ཁག་པོ་འདུག་ཨ་རི་ནང་ལོག་ལ། དཔེར་ན་ད་ད་ལྟ་གཞུང་ཁག་ཅིག་དེ་གཞུང་གི་ལག་ཐོག་ཁ་པར་དང་དེ་འདྲ་ནང་བེད་སྤྱོད་བཏང་ཆོག་གི་མེད་ནས། སྒེར་གྱི་ཁ་ཆེ་ནང་ལོག་བེད་སྤྱོད་བཏང་ཆོག་མེད་ལབ་དེ་ཁག་པོ་འདུག་ཨ་རི་གི་ཁྲིམས་ནང་ལོག་ཁོ་རང་ལ། དེ་འདྲའི་བྱེད་དུས་སྐབས་ལ་ད་དེ་ཕྱོགས་གཅིག་ནས་ཁྲིམས་ཁོ་རང་འགྱུར་བ་བཏང་ན་མ་གཞི་ཨ་ནི་ལུང་པའི་གི་མི་མང་སྲུང་སྐྱོབ་བྱེད་དགོས་བྱུང་ན་ཨ་ནི་ཨ་རི་གི་ཁྲིམས་འཆར་གཅིག་བསམ་བློ་ཞིག་བཏང་དགོས་འདུག་ཟེར། ཨ་ནི་དེ་འདྲའི་གི་ལབ་མཁན་མང་པོ་ཞིག་འདུག།

རྣམ་པ་ཚོས་ད་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་བོད་དང་རྒྱལ་སྤྱིའི་གནས་བབ་ཅེས་པའི་ལེ་ཚན་ནང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་དང་ལྷན་དུ་ད་ལྟའི་ཆར་རྒྱལ་སྤྱིའི་ནང་བོད་ཀྱི་གནས་བབ་ཅེས་པའི་བརྗོད་གཞིའི་ཐོག་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུ་བ་ཞིག་གཤམ་ལ་གསན་གནང་གི་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་དང་རྒྱལ་སྤྱིའི་གནས་བབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་ནང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་དང་ལྷན་དུ།
ད་ལྟའི་ཆར་རྒྱལ་སྤྱིའི་ནང་བོད་ཀྱི་གནས་བབ་ཅེས་པའི་བརྗོད་གཞི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། དེ་ཡང་དེ་གླེང་མོལ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ནི། ད་ལྟའི་ཆར་ད་འཛམ་བུ་གླིང་གི་རྒྱལ་ཁབ་འདྲ་མིན་སྣ་ཚོགས་གཅིག་གི་ནང་ལོགས་ལ་བོད་དོན་དང་འབྲེལ་བའི་ཐོག་ལ་སྲིད་བྱུས་འཛིན་སྟངས་རེད་དེ་ནང་བཞིན་ཡང་རྒྱལ་ཁབ་ཁག་གི་ལངས་ཕྱོགས་རེད། དེ་ཚོ་སྤྱི་ཡོངས་ཀྱི་ཐོག་ནས་གནས་བབ་དེ་ག་འདྲ་ཆགས་ཀྱི་ཡོད་མེད་ཅིག་ད་ང་ཚོའི་རླུང་འཕྲིན་གསན་མཁན་ཡོངས་ལ་དེ་རིང་ཅིག་ཏོག་ཙམ་ཅིག་གསལ་པོ་ཆགས་ཡ་གི་ཆེད་དུ་ང་ཚོ་དེ་རིང་གླེང་མོལ་དེ་གོ་སྒྲིག་ཞུ་གི་ཡོད། ཨ་ནི Doctor ལྷ་སྒྲོན་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ཐུགས་རྗེ་གནང་ང་ལ་སྐད་བཏང་བ་ལ་ཐུགས་རྗེ་གནང།
Doctor ལྷ་སྒྲོན་ལགས་ད་ལྟའི་ཆར་ལ་ད་རྒྱལ་སྤྱིའི་ནང་ལོགས་ལ་ཨ་ནི་བོད་ཀྱི་གནས་བབ་ཅིག་ཡོད་རེད་བ་ད་དེ་སྔ་ཡིན་པས་ན་ཅིག་ཡང་བོད་དོན་དང་འབྲེལ་བའི་ཐོག་ལ་རྒྱལ་ཁབ་འདྲ་མིན་སྣ་ཚོགས་ཅིག་གིས་རྒྱབ་སྐྱོར་ཤུགས་ཆེན་པོ་རྣམ་ཤུགས་ཆེན་པོའི་གི་རྣམ་པ་ཞིག་བསྟན་ཡོད་རེད་བ། ཡང་རིམ་པས་རིམ་པས་བྱས་ན་ད་ཅིག་ཡང་ཝི་གུར་རེད་ཡང་ཅིག་ག་ད་རྒྱ་ནག་གི་ཡང་བཙན་འོག་ལ་ཡོད་པའི་རྒྱལ་ཁབ་གཞན་པ་རེད་དེ་ནང་བཞིན་ཡང་འཛམ་བུ་གླིང་ནང་ལོགས་ལ་བྱས་ན་ད་ཅིག་རྒྱལ་ཁབ་གཞན་པ་དེ་འདྲ་ཡོང་གི་འདུག་བ་ད་ད་པཱ་ལེ་སི་ཏན་རེད་དེ་ནང་བཞིན་གྱི་ཡང་ས་ཆ་གཞན་པ་དེ་འདྲའི་གནད་དོན་དེ་ཚོ་ཡང་རྒྱལ་སྤྱིའི་ནང་ལོ་ཁྱབ་ཆེ་ག་ཆགས་ཡ་ལ་སོགས་པ་བྱས། ཡང་བོད་དོན་དེ་རིམ་པས་ཅིག་ང་ཚོས་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཞེ་པོ་ཅིག་གསར་འགྱུར་བརྒྱུད་ལམ་ཁག་ལ་མ་ཐོན་ཡའི་གནས་སྟངས་དེ་འདྲ་ཡོང་གི་འདུག་ད་དེ་རིང་ང་ཚོས་རླུང་འཕྲིན་གསན་མཁན་ཡོངས་ལ་ད་ད་ལྟའི་ཆ་ལ་ད་རྒྱལ་སྤྱིའི་ནང་ལོ་བོད་ཀྱི་གནས་བབ་དེ་ག་འདྲས་ཅིག་ཡོད་མེད་ཐོག་མར་འདི་གཅིག་ངོ་སྤྲོད་གནང་རོགས་བྱེད་དང།

ཝི་གུར་གྱི་གནས་ཚུལ་དེ་སྤེལ་ཤུགས་ཆེན་པོ་ཞིག་ཡར་སླེབས་འགྲོ་གི་ཡོད་རེད་དེ་ནས་པཱ་ལེ་སི་ཏན་གྱི་ཁ་སང་གནས་ཚུལ་དེ་སྔོན་མ་ནས་སླེབས་སླེབས་པ་རེད་ད་དེ་འདྲའི་གནས་ཚུལ་དེ་ཇི་ཙམ་གྱི་ཨ་རི་དང་ཨི་ཟི་རལ་དང་ཨ་ནི་ཨ་རབ་ཀྱི་ལུང་པ་བར་ལ་ཡང་པཱ་ལེ་སི་ཏན་གྱི་གནད་དོན་དེ་སྤེལ་ཤུགས་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ད་ཡིན་ནའི་ང་རང་གིས་གཅིག་ཡོད་རེད་བ་གཅིག་བསམ་བློ་གཏོང་སྟངས་དང་ང་རའི་བསམ་ཚུལ་རེ་བ་དེ་ག་རེ་ཡིན་ཞུས་པར་ཞུས་ན་ད་ལྟ་ང་ཚོའི་གི་ཝི་གུར་གྱི་གནད་དོན་དེ་མི་ཚང་མས་སྐད་གྲགས་ཆེན་པོ་ཆགས་སླེབས་དུས་རང་བཞིན་གྱིས་བོད་ཀྱི་གནད་དོན་དེ་ཞེ་དྲག་གི་གོ་ཡ་མི་འདུག་དངངས་འཚབ་ཆེན་པོ་སླེབས་རེད་སླེབས་ཀྱི་ཡོད་རེད་དེ་བདེན་པ་རེད་དངངས་འཚབ་སླེབས་དགོས་ཡ་འགྲོ་བྱས་རེད་འདི་ནང་བཞིན་ང་ཚོ་ལས་ཁ་གསོ་རེད་ང་ཚོ་གི་བོད་ཀྱི་ཨ་ནི་བདེན་མཐའ་གསལ་ཡ་ལ་ཨ་ནི་ང་ཚོ་ང་ཁ་ལོ་རེད་བོད་གཞུང་ཡིན་ནའི་རེད་ཨ་ནི། བོད་པའི་ཚོགས་པ་མང་པོ་ཅིག་གིས་ཁ་སང་བོད་དོན་སྒང་ལ་ཡང་ཕྱག་ལས་གནང་དང་གནང་བཞིན་པ་རེད། ཕྱག་ལས་གནང་ཡ་དེ་ཚོ་ལས་ཁ་སང་ཉུང་རུ་ཕྱིན་ཡ་དང་དེ་འདྲའི་གནས་ཚུལ་ཁྱོན་ནས་མ་རེད། ད་ད་དུས་མུ་མཐུད་བཞིན་ང་ཚོ་ཤུགས་རྒྱག་ནས་དེ་གར་བོད་ཀྱི་གནད་དོན་དེ་རྒྱལ་སྤྱིའི་སྡིངས་ཆ་ལ་ཡང་སླེབས་ཐུབ་ཡ་ལ་ད་སྐུ་ལས་མང་པོ་སྐྱོན་དགོས་རེད་ད་དཔེར་ན་ཆ་བཞག་ན་ཉེ་ཆར་ཉིད་ཀྱི་ད་དཔེ་མཚོན་ཅིག་ཞུ་ཡོད་རེད་ཅེ་ན། ཉེ་ཆར་ང་ཚོ་ད་ལྟ་རྒྱ་ནག་ལ་ཡང་རྒྱ་ནག་བོད་ནང་ལ་ཡང་རྒྱ་ནག་གཞུང་གིས་གཏན་བཅའ་སློབ་གྲྭ་འཛུགས་ཀྱི་ཡོད་རེད་ཨ་ནི་འབྲོག་པའི་གི་གནས་བོད་ཀྱི་ཁ་སང་གནས་ཚུལ་མང་པོ་ཅིག་སླེབས་ཀྱི་ཡོད་རེད་འདིའི་སྒང་ལ་ཡང་ད་ཉེ་ཆར་གཏན་བཅའ་དམིགས་བསལ་གྱི་གཏན་བཅའ་སློབ་གྲྭ་བོད་ནང་ལ་ཡང་གཏན་བཅའ་སློབ་གྲྭའི་སྒང་ལ་ཡང་ཁ་སང་འདི UN ད་ད་འདི་ལ་ཡོད་བ་ལ UN ལ་ད་ང་ཚོ་བོད་སྐད་ནང་ལ་ཞུ་བ་རེད་ཅེ་ན་འདི། མཉམ་འབྲེལ་རྒྱལ་ཚོགས།

བོད་ཀྱི་ང་ཚོའི་གི་ངོ་བོ་དེ་བརླག་པ་བཟོ་ཡའི་གི་དམིགས་ཡུལ་ཅིག་ཤུགས་ཆེན་པོ་མཚོན་གྱི་ཡོད་རེད་ད་དེ་ང་ཚོས་ལབ་པ་མ་རེད་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་མཁས་དབང་གསུམ་གྱིས་དེ་འདྲ་ཅིག་ལབ་ཀྱི་ཡོད་རེད་ད་དེ་ལ་ད་དེ་གནས་ཚུལ་དེ་དཔེ་ཆེན་པོ་ཆགས་ཡིན་པ་དེ་ང་ཚོས་ངོས་འཛིན་ཡོད་རེད་ད་ཡིན་ན་ད་ལྟ་གི་ང་ཚོའི་གི་དངངས་འཚབ་དེ་ག་རེ་སླེབས་ཡོད་ཟེར་ན་རྒྱལ་སྤྱིའི་སྟེང་ལ་ད་དམིགས་བསལ་གི་ད་ད་ད་ད་ད་དུས་ཚོད་དེ་ལ་ཡང་རྒྱ་ནག་དང་ཨ་ནི་ཨ་རི་གཉིས་རྙོག་དྲ་ཆེན་པོ་ཆེ་སྟབས་ཁོ་རང་ཚོ་གཉིས་བར་ལ་ལ་འོ་ར་ད་ཨ་ཁ་སང་ཉི་མ་ང་ཚོ Trump གི

ད་ལྟ་ཡུ་གུར་གྱི་གནས་ཚུལ་དེ་གོ་ན་ཡུ་གུར་གྱི་གནས་ཚུལ་དེ་ག་དུས་ཤུགས་ཆེན་པོ་ཐོན་ཟེར་ན་ཉིས་སྟོང་བཅུ་དགུ་གཡས་གཡོན་ལ་ཤུགས་ཆེན་པོ་ཐོན་སོང་བ་ལ། ལ། ཉིས་སྟོང་བཅུ་དགུ་གཡས་ཉིས་སྟོང་བཅུ་དགུ་གཡོན་གཡས་གཡོན་ལ་ཐོན་འདུག་བསམ་པ་ལ་ཡ། ཡུ་གུར་གྱི་གནས་ཚུལ་དེ་ཉིས་སྟོང་བཅུ་དགུ་ལ་ཧོབ་རྒྱག་ནས་ལ་ཀླད་ཀྱོག་དེ་འདྲ་མ་རེད་བ། ལ། ཕ་གིའི་ཡུ་གུར་ཡུ་གུར་ས་ཆ་ནང་ལ་ཡ། ད་སོ་རྒྱ་ནག་གི་བསྟན་བྱ་སློབ་གྲྭ་བཙུགས་རྒྱུ་ཡིན་ནའི་རེད་ད་མི་མང་པོ་ཅིག་མི་སེར་འཕྲོག་བཅོམ་བཏང་རྒྱུ་ཡོད་ནས་ད་འདི་འགྲོ་བཞིན་ནས་འདི་སྔོན་མ་ནས་རྒྱ་ནག་གི་བྱས་བྱས་པ་རེད་བ། དེ་ཧོབ་རྒྱག་ནས་ལ་ཉིས་སྟོང་བཅུ་དགུ་ལ་རྒྱ་ནག་ལ་སྲིད་ཇུས་ལོག་པ་ཞིག་སླེབས་ནས་ཡུ་གུར་མི་རྩ་མེད་བཟོ་ཡག་དང་དེ་འདྲ་ཞུ་བ་མ་རེད་དེ་སྔོན་མ་ནས་བྱེད་བསྡད་པ་ར་ད་ཡིན་ན་ང་ཚོ་དྲི་བ་ཅིག་ག་རེ་སླེབས་པ་ཟེར་ན་ཉིས་སྟོང་བཅུ་དགུ་ནས་བྱས་ནས་ཧོབ་རྒྱག་ནས་ལ་ད་ཡུ་གུར་གྱི་གནས་ཚུལ་དེ་ཆེན་པོ་ག་རེ་བྱས་ནས་ཆགས་འདི་བསམ་བློ་ཅིག་བཏང་ཡ་ལ་ཅིག་བཏང་ཨ་སྐྱིད་བ་དེ་ང་ཚོ་བོད་པའི་གི་གནད་དོན་སྒང་ལ་ཡིན་ན་ད་ལྟ་ང་ཚོ་གི།

དེ་ལ་བརྟེན་ང་ཚོས་ཀྱི་ཤིན་ཅང་དང་བོད་ཀྱི་གནས་ཚུལ་དེ་ཕག་སོ་བསྡུར་དུས། ཤིན། དེ་ཡུ་གུར་སྒང་ལ་ཡིན་ན་ཡུ་གུར་གྱི་ཁོང་ཚོ་ལ་ཡུ་གུར་གྱི་དམིགས་བསལ་གྱི་འབྲེལ་མཐུད་པ་དང་གི་ཐོན་ཡོད་མ་རེད། བ་ལ། བླང་བ་ལ། ཡུ་གུར་སྒང་ལ་ཡུ་གུར་སྒང་ལ་དམིགས་བསལ་གྱི་ག་ཟེར་དགོས་རེད་ཆབ་སྲིད་དེ། སྲིད་ཇུས་དེ་འདྲ་སྤེལ་འདོད་ད་ང་ཚོ་བོད་ལ་ནང་བཞིན Tibet Policy Act ཡོད་ནང་བཞིན་ཡུ་ང་ཚོ་གྱི་ཡུ་གུར་ལ་ཐོན་ཡོད་རེད་དེ་འདྲའི་དམིགས་བསལ་ཐོན་ཡོད་མ་རེད་དེ་ལ་དེ་ག་རེ་སྟོན་གྱི་ཡོད་རེད་རང་བཞིན་གྱི་ག་ཟེར་དགོས་རེད། ཆབ་སྲིད་རྒྱལ་སྤྱིའི་ཆབ་སྲིད་ནང་ལ་དམིགས་བསལ་གྱི་ཨ་རི་གི་ནང་ལོགས་ལ་ཡ་བོད་ཀྱི་གནད་དོན་སྒང་ལ།

ད་ཁེ་སང་ད་གྱོང་ད་ལ་གུ་མ་རེད་པས་ད་ཡིན་ནའི་གི་ཅིག་ཡོད་ར་མ་ད་ས་བ་ཅིག་ག་རེ་ཁེ་ལད་དུ་ད་སུ་བོད་དེ་བོད་ག་ལ་སྙེ་མ་ནས་ལ་དེའོ་རེད་ད་བོད་ག་ལ་ད་འདོད་ས་བ་ག་རེ་ཁེ་ལད་དུ་ཧོང་ཀོང་གི་གནས་ཚུལ་ཁེ་ལད་དུ་དབུས་གུར་གི་གནས་ཚུལ་ཁེ་ལད་དུ་དེ་འད་བྱེད་ནའི་ངེད་གི་དབུས་གུར་གི་གནས་ཚུལ་དེ་ཤུགས་ཆུང་པོ་དོན་འཁྱོག་རེད་བསམ་གི་འདུག་མེད་འདུག་དབུས་གུར་གནས་ཚུལ་དོན་བྱས་བོད་ཀྱི་གནས་ཚུལ་འདི་འད་ལ་ས་ཡིན་པ་དེ་འད་ད་ངེད་གི་ངོས་ཟིན་གི་མེད་ལ། ལགས་སོ། ད་ལྟ་གོང་ལ་གྲོགས་མོ་ལྷ་སྒྲོན་ལགས་ཀྱིས་གསལ་བོ་ཞེ་པོ་ཞིག་གསུངས་གནང་སོང་ད། རྒྱལ་ཁབ་སུ་འདྲ་ཞིག་ཡིན་པ་ཡིན་ནའི་ད་རྒྱ་ནག་མཉམ་དུ་ཚོང་འབྲེལ་བྱས་པ་ཡིན་ནའི་རེད་ཡང་དཔེར་ན་ཅིག་སྲིད་ཇུས་ཅིག་ལག་བསྟར་དང་འབྲེལ་བའི་ཐོག་ལ་ཡང་ཕན་ཚུན་གདོང་ཐུག་བྱུང་བའི་སྐབས་སུ། ད་ཡང་ཁོ་རང་ཚོས་ཀྱིས་ད་ཅིག་རྒྱལ་ཁབ་ད་རྒྱ་ནག་ལ་དཔེར་ན་ཅིག་ཡང་ཁ་གཏད་གཅོག་ཡ་ལ་གཙོ་བོ་གཅིག་དེ་ད་རྒྱ་ནག་གི་འོག་ལ་ད་བཙན་འོག་ལ་ཡོད་པའི་རྒྱལ་ཁབ་དེ་ཚོའི་གནད་དོན་གླེང་ཡོང་གི་འདུག་བ། ད་འདིས་ཁོ་རང་ཚོས་ཀྱིས་ཅིག་ག་ལབ་དགོས་རེད།

ག་ཟེར་དགོས་རེད་ད་དེ་ནང་ལ་ཆབ་སྲིད་ནང་ལ་འགྲོ་མཁན་ཅིག་ཡིན་ན་བ་ལ་དེ་ལ་ཞིག་ལ Geo Politics དང་དེ་འདྲ་གི་ས་ཁམས་ཀྱི་ཆབ་སྲིད་དང་བདེ་འཇགས་ཀྱི་ཆབ་སྲིད་དང་ཆབ་སྲིད་རང་སྒང་ལ་གནས་ཚུལ་ཞིག་ལྟ་བསྡད་མཁན་ཅིག་ཡིན་ན་དེ་འདྲ་ཞིག་ངོས་འཛིན་གྱི་རེད་ད་ཕལ་ཆེར་བ་ལ་དེ་བེད་སྤྱོད་གཏོང་ཡག་དེ་ཆགས་བསྡད་པ་རེད་དེ་ལུང་པ་གཉིས་བར་ལ་རྙོག་དྲ་ཞིག་ལངས་འདུག་བསམ་པ་ལ་ལུང་པ་དེ་ལ་ད Card ལབ་ཡོད་རེད Tibet Card ལབ་ནའི་རེད་ད་ད་ད Uyghur Card ག་འདྲ་ཡིན་ནའི་ཞིག་བེད་སྤྱོད་བཏང་གི་ཡོད་རེད་ད་དེ་ག་ཟེར་དགོས་རེད་རྒྱ་ནག་དང་ཨ་རི་གཅིག་པུ་མ་རེད་རྒྱ་ནག་དང་རྒྱ་གར་ལ་སླེབས་ཟེར་ནས་བོད་པའི་གི Card བེད་སྤྱོད་བཏང་གི་འདུག་ལབ་ཡག་ལ་སོགས་པ་ལ་དེ་ཚོ་གནས་ཚུལ་སླེབས་ཀྱི་ཡོད་རེད་ད་ཡིན་ནའི་ང་ཚོས་གི་དེ་དེ་ཆབ་སྲིད་ངོས་ནས་ལྟ་སྟངས་ཅིག་བ་ལ་ད་དེ་དངོས་གནས་ཚུལ་རེད་བདེན་པ་རེད་དེ་མི་སུ་སུ་སུ་སུ་སུ་གི་དེ་རེད reading ལབ་པ་རེད་མི་སུ་སུ་ཡི་ལྟ་ཚུལ་ཅིག་ཆགས་ཀྱི་རེད་བ་ད་ང་ཚོས་གི་དེ་བེད་སྤྱོད་བཏང་གི་ཡོད་རེད་ལབ་ན། བཏང་གི་ཡོད་པའི་བཟོ་འདྲ་བོ་ཅིག་ཡོད་རེད་ཆབ་སྲིད་ནང་ད་ཡོད་ར་ཞེ་ན། ད་ཡིན་ནའི་དེའི་ལུང་པ་གཉིས་བར་ལ་ཆབ་སྲིད་གཅིག་པོ་མ་རེད་དེ་འདྲ་ཞིག་བྱས་ན་ཨ་རི་འདྲ་བོ་ཞིག་ཡིན་ན་ར་ད་ཨ་རི་འདྲ་བོ་ཞིག་ན་ཁོ་རང་ཚོ་གི་ཨ་རི་གཞུང་ལ་བ་རེད་ཨ་རི་མི་མང་ཨ་རི་རྒྱལ་ཁབ་ཁོ་རང་གི་ངོ་བོ་དེ་ག་རེ་ཆགས་བསྡད་ཡོད་རེད་ང་ཚོ་དམངས་གཙོའི་གི་རྒྱལ་ཁབ་ཅིག་ཡིན་ཟེར། རང་དབང་ལྡན་པའི་རྒྱལ་ཁབ་ཅིག་ཡིན་ཟེར། ཨ་ང་ཚོ་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་བྱེད་མཁན་ཅིག་ཡིན་ཟེར་དེ་འདྲའི་གི་ཁོང་ཚོའི་ངོ་བོ་དེ་ཤུགས་ཆེན་པོ་ཞིག་འཁྱེར་སླེབས་ཀྱི་ཡོད་ར། དེ་ངོ་བོ་དེ་འགྲུབ་ཆེད་ལ་ཨ་ནི། རང་བཞིན་གྱིས་ཨ་རི་གི་ཨ་རི་གི་ནང་ལོག་གཅིག་པོ་མ་རེད་ལུང་ལུང་པ་ག་འདྲས་བྱས་ནས་ད་དཔེར་ན་ཆ་བཞག་ན་རྒྱ་ནག་ལ་ཆ་བཞག་ན་རྒྱ་ནག་ལ་རྒྱ་ནག་དང་ཨ་རི་གཉིས་ཀྱི་ལངས་ཕྱོགས་ཁོ་རང་ལྡོག་ཕྱོགས་ཆགས་བསྡད་ཡོད་རེད་གཅིག་དམར་ཤོག་གཞུང་ཆགས་བསྡད་ཡོད་རེད་གཅིག་ཨ་ནི་དམངས་གཙོ་གཞུང་དམངས་གཙོ་གཞུང་ཞིག་ཆགས་བསྡད་ཡོད་རེད་ཨ་གཅིག་ནང་ལ་ད་འགྲོ་བ་མིའི་ཐོབ་ཐང་ཡོད་མ་རེད་ཟེར་ཡོད་རེད་གཅིག་ནང་ལ་ད་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་ཤུགས་ཆེན་པོ་བྱེད་མཁན་ཅིག་རེད་ཟེར་གྱི་ཡོད་རེད་ད་དེ་འདྲས་གཅིག་གི་ངོ་བོ་ཞིག་འཁྱེར་བསྡད་དུས་ཨ་རི་གི་རང་བཞིན་ནས་ཀྱི་ཁོ་རང་ཚོ་གི་ག་རེ་ཟེར་རེད་འགན་འདྲ་བོ་ཞིག་ཆགས་འགྲོ་གི་ཡོད་ར།

ཨ་རི་ཨ་རི་འདྲ་བོ་བྱས་ན་རྒྱ་ནག་མཉམ་དུ་ག་རེ་ཟེར་གཅིག་སྟོང་དགུ་བརྒྱ་བདུན་ཅུ་ཟེར་མ་རེད་ད་ལེབ་བདུན་ཅུ་ཟེར་ར་བདུན་ཅུ་དོན་དགུ་བརྒྱད་ཅུ་ཟེར་མ་ད་ཨ་རི་དང་རྒྱ་ནག་གཉིས་འཆམ་པོ་ཆགས་ཡོད་དུས་ཚོད་ག་ཚོད་ལ་ཡ་ཨ་ནི་བོད་ཀྱི་གནད་དོན་དེ་ཤུགས་ཆེན་པོ་ཐོན་གྱི་ཡོད་མ་རེད་ད་ཡིན་ནས Bill Clinton རེད་བ་ད་སྔོན་མ་ང་ཚོའི་ཨ་རི་གི་ད་སྲིད་འཛིན་རྙིང་པ Bill Clinton ག་རེ་ཟེར་ཁོ་རང་ཡང་གནང་དུས་ཙམ་པ་ལ་ཡང་ཁོ་རང་གིས་ད། ནས་རྒྱ་ནག་དང་ཨ་རིའི་བར་ལ་ཡང་ཚོང་འབྲེལ་གྱི་འབྲེལ་བ་དེ་ང་ཚོས་སྒུལ་ཤུགས་ཆེན་པོ་བཟོ་དགོས་འདུག་དེ་ནས་ཚོང་འབྲེལ་འབྲེལ་བ་མཉམ་དུ་ལ་ཡང་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་སྐད་ཆ་དེ་ཡིན་གཅིག་མིན་གཅིག་འཁྱེར་སླེབས་དགོས་འདུག་ཟེར་ནས་དེ་འདྲའི་གི་གྲོས་འཆར་བཞག་པ་མ་ཟད་དེ་འདྲའི་གི་ད་ཁ་ཐོར་སྲིད་ཇུས་སྐོར་ལ་མ་བལྟས་པ་རེད། ལགས་སོ་ལགས་སོ། ད་དེ་ལབ་དུས་ཙམ་པ་ལ་རང་བཞིན་གྱིས་ད་གཟོད་ཨ་རིའི་ངོས་ནས་ཡང

དེ་སྔ་དང་ད་ལྟ་བསྡུར་བས་ན་འགྱུར་བ་ཕྱིན་ཡོད་ནའང་ད་ཡང་ང་ཚོའི་རླུང་འཕྲིན་གསན་མཁན་ཚོ་ལ་རྒྱ་གར་གཞུང་གི་སྲིད་བྱུས་དེ་འདྲས་ཅིག་འཛིན་སྐོར་ལ་ནི་འདི་ཡང་ཅིག་ཁ་གསལ་བོ་ཅིག་གསུངས་པས་ན་ཡང་ཁོ་རང་ཚོའི་ནས་ཅིག་མཁྱེན་རྟོགས་ཅིག་ཡོང་གི་རེད་བ་ད་མང་ཆེ་ཅིག་གིས་རྒྱ་གར་གཞུང་གི་སྲིད་བྱུས་ལབ་དུས་ཙམ་པ་ཅིག་ད་རྡོག་རྡོག་རེད་ངོ་གསལ་དོད་པོ་ཅིག་སྟོན་མེད་པ་འདྲ་བོ་ཅིག་བྱས་ད་ད་ལྟའི་ཆར་ལ་མང་ཆེ་གི་བསམ་ཚུལ་འདྲ་བོ་དེ་འདི་རེད་ཤག་ད་དེ་མོ་དི་གཞུང་གིས་བྱས་ན་ད་སྲིད་ཇུས་གཅིག་དེ་ད་ཅི་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་ལ་འཚམས་འདྲི་གནང་ཡ་ལ་སོགས་པ་དང། ནི་ཨ་ཧུང། ད་དེ་འདྲ་བོ་ཅིག་ད་ཡང་ངོ་གསལ་དོད་པོ་མཚམས་མཚམས་ཡོང་གི་འདུག་པ། དེ་མིན་ཡང་གནས་ཚུལ་མང་པོ་གཅིག་སྒང་ལ་ཡང་དཔེར་ན་ས་མཚམས་ལ་དཔེར་ན་ཅིག་རྩོད་རྙོག་བྱུང་པའི་སྐབས་སུ་ཡིན་པ་ནའི་རེད། ཡང་རྒྱ་མིས་དཔེར་ན་བཙན་འཛུལ་བྱས་པའི་སྐབས་སུ་ཡིན་པ་ནའི་དེ་ཚོ་ཡང་ཁ་ཁུ་སིམ་པོ་བསྡད་ཡ་ལ་སོགས་པ་དང་ཡང་ཨ་རུ་ནཱ་ཅལ་ལྟ་བུ་ལ་ཡང་ཅིག། གཅིག་ཨ་རུ་ནཱ་ཅལ་དེ་ད་སྔོན་མ་བོད་ཀྱི་ཆ་ཤས་རེད་དེ་འདྲ་སོང་ཙང་ད་དེ་རྒྱ་ནག་གི་ཆ་ཤས་རེད་དེ་ཁ་སང་རང་ས་ཆ་བཅུ་གཅིག་ཅིག་ལ་མིང་ཁོ་རང་ཚོས་མིང་བསྒྱུར་བྱས་ཡོད་རེད་དེའི་སྐབས་སུ་ཡང་ངོ་གསལ་དོད་པོ་ཐོག་ནས་རྒྱ་གར་གཞུང་གིས་ད་ཅིག་ལན་དེ་ཁ་གསལ་བོ་དང་རྒྱ་ནག་ལ་ཕར་ཅིག་ཕོག་ཐུག་ཡོང་ཡ་དེ་འདྲས་མེད་པ་བྱས་ནས་ཁོ་རང་ཚོས་ཐབས་མཁས་བོ་བྱས་ནས་ལན་དེ་རྒྱག་ཡ་ལ་སོགས་པ་དེ་འདྲས་ཡོང་གི་འདུག་པ་ད་དོན་དངོས་པོའི་ཐོག་ལ་རྒྱ་གར་གཞུང་གིས་སྲིད་བྱུས་ག་འདྲས་ཅིག་བསྟེན་གྱི་ཡོད་ན་བོད་དོན་ཐོག་ལ། ལ་ཟེར། ད་འདི་གི་ག་སོ་ད་འདི་དྲི་བ་འདི་དྲི་བ་གསར་པ་ཆགས་ཡོད་མ་རེད་ལོ་ཨ་ལགས། ད་དྲི་བ་འདི་ནི་ད་སྔོན་མ་ནས་ད་ག་སོ་བོད་པ་མང་པོ་གིས་ད་དམིགས་བསལ་གྱིས་ད་ང་ཚོ་གི་ག་སོ་རེད་འདི་ག་ལ་འདི་ཟེར་གི་རོ་ཨ་ལགས་མཁས་དབང་མང་པོ་ཞིག་གིས་འདི་འདྲའི་དྲི་བ་བསྐུར་འདུག་དམིགས་བསལ་གྱིས་ད་ག་སོ་རེད་འདི་སྒང་ལ་ཡ་ང་ཚོ་སྔོན་མ་མཁས་དབང་ཟླ་བ་ནོར་བུ་ལགས་ཟེར་གི་རོ་ཨ་ལགས། ཇོ་བྷ་ནེ་རུ་མཐོ་སློབ་ཀྱི་མཁས་དབང་ཟླ་བ་ནོར་བུ་ལགས་རོ་ཨ་ཟླ་བ་ནོར་བུ་ལགས་ཁོ་རང་རེད་བ་ཨེ་ནས་ཁོ་རང་གིས་ད་ག་རང་སྒང་ལ་ད་ག་ལོག་རེད་ཨིན་ཇི་ནང་ལ་ཡ་རྩོམ། ད་རྒྱལ་བ་ཡག་པོ་ཞིག་བྲིས་ཡོད་རེད་ད་རང་རྒྱ་གར་གྱི་ད་བོད་སྒང་ལ་སྲིད་ཇུས་དེ་འཛིན་སྟངས་ད་ནི་སྲིད་ཇུས་དེ་འདྲའི་ཅིག་ད་ག་ལ་བ་རེད་སྲིད་ཇུས་རང་མ་རེད་ད་ཨིན་ཇི་ནང་ལ་ཡིན་ན Position ལབ་ཀྱི་ར་བླང་བ། Policy ཡ་མ་རེད Position ད་རྒྱ་གར་གྱི་ཁོ་རང་ཚོ་གི་ད་ཕྱོགས་ག་རེ་ཡོད་མེད་བླང་བ་བོད་གི་བླང་བ། གནད་དོན་སྒང་ལ་བ་ལ་འདི་སྒང་ལ་ད་ཞིབ་ཚགས་པོ་ཞེ་པོ་ཞིག་བྲིས་ཡོད་རེད་ད་འདི་གི་འདི་གཉེར་གྱི་ལབ་པ་འདི་རྒྱུ་མཚན་ག་རེ་ཟེར་ན་ར་ད་ཁོ་རང་གི་འདི་དུས་རྩོམ་བྲིས་རྒྱུ་ཞུ་བ་ར་བླང་བ། ཚིག་གི་ནང་དོན་འདི་ནང་དོན་དང་འདི་གི Conclusion ལབ་ར་འདི་གི་དོན་དག་འདི་ད་དུང་ད་འདི་ཆགས་བསྡད་འདུག་ར་ག་ས་ད་ད་དུང་གནས་ཚུལ་དངོས་གནས་ཅིག་ད་བདེན་པ་ཅིག Relevant ཅིག་ར་ཨིན་ཇི་ནང་ལབ་ན་ད་དུང་བདེན་པ་ཅིག་ཆགས་བསྡད་ཡོད་རེད་དེ་བྱས་ཙང་འདི་གི་ནང་ད་ཁོ་རང་གི་རྩོམ་འདི་ད་མིང་འདོན་པའི་རྒྱུ་མཚན་ད་ག་རང་རེད The Centrality of Tibet in India's China Policy ལབ་ཀྱི་ར་ལ་ད་དེ་འདྲས་འདུག་ཅིག་ཁོ་རང་གི་འདི་ནང་ལ་ག་རེ་གསུང་གི་ཡོད་རེད་ཟེར་ན་ར་འདི་ནང་ལ་ཡིན་པ་རེད་བྱས་ན་ད་ད་བོད་པའི་གི་ད་རྒྱ་ནག་རྒྱ་གར་གྱི་བོད་ཡ་སྒང་ལ་སྲིད་ཇུས་འཛིན་སྟངས་དེ་མང་པོ་ཅིག་ད་མང་པོ་ཅིག་མ་རེད་ད། བོད་ཡ་སྒང་ལ་སྲིད་ཇུས་འཛིན་སྟངས་དེ་ག་དུས་ཡིན་ནའི་རྒྱ་གར་དང་རྒྱ་ནག་གི་ཁ་སོ་རེད་འབྲེལ་ལམ་སྒང་ལ་ཐུག་བསྡད་འདུག་ཨ་ལ། ལའོ། ད་འདི། རྒྱ་གར་གྱི་བོད་ཀྱི་གནད་དོན་སྒང་ལ་ཆ་བཞག་པ་རེད་བྱས་ན་བོད་ཀྱི་གནད་དོན་སྒང་ལ་འགྲེལ་བཤད་རྒྱག་ནའི་རེད་བོད་ཀྱི་གནད་དོན་སྒང་ལ་ལངས་ཕྱོགས་བྱེད་ནའི་རེད་ཆབ་སྲིད་ནས་ག་འདྲས་ཤིག་བསྟན་པ་ཡིན་ནའི་འདི་ག་དུས་ཡིན་ནའི་རྒྱ་ནག་ལ་བརྟེན་བསྡད་པ་རེད་ཨ་ལ། ལའོ། རྒྱ་ནག་ལ་བརྟེན་བསྡད་དུས་ཙམ་པ་རང་བཞིན་གནས་ཀྱི་འདི་ནང་ལོགས་ལ་ལུང་པ་གསུམ་སླེབས་འགྲོ་གི་ད་རྒྱ་གར་རྒྱ་ནག་བོད་སླེབས་འགྲོ་གི་རེད་ཨ།

འདི་ག་ལོག་རེད NGO ལས་ཡོད་ར། དེ་འདྲས་ཀྱི་ལངས་ཕྱོགས་དེ་འདྲ་མ་རེད་ད་གཞུང་རང་གི་ལངས་ཕྱོགས་འགྲོ་ཡོད་ན་ད་ལྟ་བར་དུ་ལངས་ཕྱོགས་དམིགས་བསལ་ཡོད་མ་རེད་བོད་པ་སྒང་ལ་འགྲོ་བ་ལ་ལངས་ཕྱོགས་མེད་བས་ཅི་ག་ལ་ལོ་དྲུག་ཅུ་ནང་ལ་ཡ་རྒྱ་གར་ནང་བསྡད་གྱོ་ན་ལོ་དྲུག་ཅུ་ནང་ལ་ཡ་རྒྱ་གར་གཞུང་གི་བོད་སྒང་ལ་ཡ་སྲིད་ཇུས་སྤེལ་རྒྱུ་འདྲ་ཡོད་ར་དེ་འདྲས་ཡོད་མ་རེད་ད་ད་ལྟ་བར་དུ་ཡོད་ཡོད་དེ་ག་རེད Rehabilitation Policy ན་སྔོན་མ་ཉིས་སྟོང་བཅུ་བཞི་ལོ་ལ་དེ་འདྲས་ཞིག་ཐོན་ས་ད་དེ་དེ། མང་པོ་བྱེད་ཀྱི་དེ Recommendation རེད་ཟེར་ལབ་དགོས་རེད་བ་དེ་དཔེ་ཡ་ག་སོ་རེད་ཡ་བསམ་འཆར་འགྲོ་བཞིན་ཡིན་ནམ་མ་ཤེས་དེ་དམིགས་བསལ་གྱི་ལའོ་དམིགས་བསལ་གྱི་སྲིད་བྱུས་རང་ཅིག་མ་བཏོན་ཡོད་མ་རེད་བ་ལགས་དེ་གང་ཟག་གི་གནས་ཚུལ་གར་བཏོན་དགོས་རེད་ངེས་ཀྱི་དེ་ངས་སྒེར་གྱི་བསམ་ཚུལ་རང་ཡིན་ལ་དེ་ང་སྐུ་ཚབ་འགྲོ་བྱེད་བྱེད་ཀྱི་མེད་རེད་བ་ལགས་སྒེར་གྱི་ང་རང་རང་གི་བསམ་ཚུལ་ག་རེ་ཡིན་ཟེར་ན་རེད་བ་སྔོན་མ་ཟླ་བ་ནོར་བུ་ལགས་ཀྱིས་འདི་བྲིས་སྐྱོ། རྩོམ་རིག་རྩོམ་འབྲི་ནང་ལ་བྲིས་སྐྱོ་ནང་བཞིན་ང་རང་གི་བསམ་ཚུལ་ད་ག་རང་འདུག་འདི་ཁ་སོ་རྒྱ་གར་དང་རྒྱ་ནག་གི་འདི་ནང་ལ་ག་ལོ་རེད་འབྲེལ་ལམ་ནང་ལོག་ལ་རྒྱ་གར་གྱི་ཁ་སོ་རེད་བོད་ཀྱི་གནད་དོན་སྒང་ལ་ག་དུས་ཡིན་ནས་རེད་ཆབ་སྲིད་ཡིན་ནས་རེད་ལངས་ཕྱོགས་ཡིན་ནས་རེད་ལྟ་གྲུབ་ཡིན་ནས་རེད་ལྟ་བ་ཡིན་ནས་རེད་ག་དུས་ཡིན་བརྟན་པོ་མེད་གྱུར་ཅིག། ལགས། ཨིན་ཇི་ནང་ལ Ambiguity ལབ་ཡོད་དོ། ལགས། འདི་དེ་ཉར་དགོས་ཡས་དེ་ངས་མཚམས་མཚམས་ང་རང་གི་བསམ་ཚུལ་ནང་ལ་ཡིན་ནས་རེད། རྐང་བཙུགས་ནས་ཉར་དེ་གྱོ་འདྲ་ཞིག་མཐོང་གི་འདུག་ལ་དེ་ལགས། བརྟན་པོ་མ་སྡོད་ཡས་དེ། དེ་རྐང་བཙུགས་ཉར་དགོས་ཡས་དེ་རྒྱུ་མཚན་དེ་ག་རེ་མཐོང་གི་འདུག་ལ་ཆབ་སྲིད་ངོས་ནས་བལྟས་ན། ས་དང་གི་ཁྱེད་རང་གི་ཞུས་པ་ནང་བཞིན་དཀར་བྲིས་ཡོད་རེད་ལ་ལོ་ར། ལགས། དེ་དཀར་དེ་བོད་ཆ་ཏང་ཡིན་པ་དེ།

གནས་སྐོར་ཐུབ་ཡས་ཡོག་མ་རེད། བླང་བ་རེད། དེ་ཡང་ད་རྒྱ་གར་གཞུང་གི་བཀའ་དྲིན་ར་ད་བྱས་ཙང་མ་གཞི་ངེད་ཀྱིས་འདི་ན་ལ་ཞུས་དགོས་འདུག་གི་ག་རེ་ཟེར་ན་ར། རྒྱ་གར་གཞུང་ངོས་ནས། གཞུང་ངོས་ནས་ཅིག་ཆབ་སྲིད་ལངས་ཕྱོགས་དང་ཨ་ནི། ཁ་སོ་ལྟ་བ་ཡིན་ནས་རེད། གཤིས་རྒྱུད་ཡིན་ནས་འདི་སྤེལ་ཐུབ་ཡས་ཁག་པོ་འདི། ཁ་སོ་རེད་ད་ལྟ་གི་གནས་བབ་ལ་རྒྱ་ནག་གཞུང་གི་ཤུགས་དང་རྒྱ་གར་གཞུང་རྒྱ་གར་གཞུང་གི་ཤུགས་དེ་བར་དུ་ལ་ཁྱད་པར་ཡོད་ཙང། ལ། ད་ལྟ་ད་ལྟའི་ཆ་ལ་ཡང་རྒྱ་ནག་གཞུང་ཤུགས་ཆེན་ཞིག་ཆགས་བསྡད་ཡོད་ལ་གང་ཅིའི་ཐོག་ལ། ལང་བ་རེད། རྒྱལ་སྤྱིའི་ཐོག་ལ་ཡིན་ནའི་རེད་ཆ་ཚང་ཐོག་ལ་ཤུགས་ཆེན་ཆགས་བསྡད་ཡོད་དེ་རྒྱ་ནག་རྒྱ་གར་གྱི་རང་བཞིན་གཉེར་ལ་རྒྱ་ནག་ལ་ཡོ་བསྟུད་སྡོད་དགོས་ཆེ་གལ་ཞིག་ཆགས་བསྡོད་རེད། ལང་བ། ཨེ་འདྲ་གཅིག་གི་གནས་ཚུལ་བྱུང་བ་ལ། རྒྱ་གར་གཞུང་ནས་ཁ་སོ་བོད་པའི་ཐོག་ལ་ལངས་ཕྱོགས་གཙང་མ་གཙང་ཡང་ལེན་ཐུབ་ཡས་དེ་ཁག་པོ་ཞིག་ཆགས་བསྡད་ཡོད་རེད་ད་ལྟ་ད་ལྟའི་ཆ་ལ། ལགས་སོ། ད་ལྟ་གོང་ལ་གསུངས་སོང་རྡོག་རོ་ལྷ་སྒྲོན་ལགས་ཀྱིས་ད་ལྟ་རྒྱ་གར་གཞུང་གིས་ད་རྒྱ་ནག་ལ་བསྟུན་མཁས་བྱེད་བསྡད་ཀྱི་ཡོད་དུས་ད་དེའི་རྒྱུ་མཚན་གཙོ་བོ་གཅིག་དེ་ནམ་རྒྱུན་ད་རྒྱ་གར་ཁོ་རང་ཚོ་གི་བདེ་སྲུང་བློན་ཆེན་ཡིན་པའི་ནི་རེད། ཁོ་རང་ཚོས་གཏམ་བཤད་དེ་འདྲ་སྤེལ་བའི་སྐབས་སུ། ད་ད་ལྟའི་རྒྱ་གར་དེ་དེ་སྔ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ཀྱི་རྒྱ་གར་དེ་མིན་ད་ལབ་ནས་ད་དེ་ཁོ་རང་ཚོ་སེམས་ཁམས་ནང་ལོག་ལ་དྲུག་ཅུ་རེ་གཉིས་ལ་ད་དམག་དེ་ཅིག་ཕམ་ཡོད་དུས། དེ་རྨ་ཁ་ཆེན་པོ་ཞིག་ཅིག་ཡོད་པ་བྱས། དང་ཐོག་དེ་ཅིག་ཞེད་སྣང་ཡོད་འདྲ་བའི་རྣམ་པ་འདྲ་ཅིག་བྱས། ད་དེ་དམག་གི་ཆ་ནས་བྱས་དེ་ནས་ཡང་ཚོང་འབྲེལ་གྱི་ཆ་ནས་ཡིན་པའི་ནི་ད་རྒྱ་གར་ནང་ལོག་ལ་ཆུང་ཙག་ནས་བཤད་པའི་ནི་སེན་མོ་གཏུབ་ཡས་ལ་སོགས་པ་ད་ཨ་ནི་ད་ཅིག་ལག་ཐོག་ཁ་པར་རེད།

Arunachal གྱི་ས་མཚམས་ལ་རྒྱ་ནག་འཛུལ་སླེབས་ཡོད་འདུག་བ་ལ། རྒྱ་ནག་འཛུལ་སླེབས་ནས་ད་འདོད་རྒྱ་གར་གྱི་དམག་མི་མང་པོ་ཞིག་དེ་བར་དུ་ལ་ཕར་ཚུར་གསོད་རེས་རྡུང་རེས་འདྲ་ཞིག་བྱུང་ནས་གནས་ཚུལ་མང་པོ་བྱུང་སོང། གནས་ཚུལ་དེ་བྱུང་དུས་ཚང་མ་ལ་ཡང་རང་བཞིན་མེད་ཀྱི་རྒྱ་ནག་རྒྱ་ནག་སྒང་ལ་རྒྱ་གར་མི་མང་ནང་ལོག་ལ་ཡང་སེམས་འཚབ་གཅིག་པུ་མ་རེད་ད་ཞེན་ཁོག་ལེ་ར་ཞེན་ཁོག་ལེ་ཤུགས་ཆེན་པོ་ཞིག་སླེབས་དང་དེ་འདྲའི་གཅིག་གི་བར་དེ་འདྲའི་གཅིག་གི་བར་དུ་ལ་ཡང་རྒྱ་གར་གཞུང་གིས་ཁ་སོ་རེད་འདི་ག་ལ། མ་ལངས་མ་ལངས་རང་ལངས་འཁེལ་གྱི་ཡོད་ར་ད་འདི་སྒང་ལ་ཁ་སོ་ལངས་ཕྱོགས་ཅིག་མ་སྟོན་རང་སྟོན་འཁེལ་གྱི་ཡོད་ར་འདི་ལྟ་བུའི་བསམ་པ་ལ་ཡ་རྒྱ་གར་མི་ལ་ཡ་དམིགས་བསལ་གྱི་ད་ད་རྒྱ་གར་མི་ནང་ལོག་ལ་ཡ་ག་རེ་སྟོན་དགོས་རེད་རྒྱ་གར་གཞུང་ཡིན་ནས་ང་རང་ཚོ་ཡིན་ནས་གྱོང་མེད་འདི་ད་ཁ་སོ་རེད་རྒྱ་ནག་འོག་ལ་བཏུད་བསྡད་ཀྱི་མེད་འདི་འདྲའི་རྣམ་པ་ཞིག་མ་སྟོན་དགོས་འཁེལ་གྱི་ཡོད་ར་ལ། ཨེ་འདྲ་ཅིག་སྟོན་ཨེ་འདྲ་ཅིག་སྟོན་འདི་བསམ་པ་ལ་ཡ་ཡ་འདི་འདྲ་ཅིག་སྟོན་གྱི་སྟོན་གྱི་ལ་རང་བཞིན་གྱི་ཡ་གནས་ཚུལ་དངོས་གནས་ཀྱི་ག་རེ་སླེབས་ཡོད་རེད་ཟེར་ན། རྒྱ་གར་གྱི་ཚོང་འབྲེལ་མང་པོ་ཞིག་རྒྱ་ནག་ལ་བཏུད་བསྡད་ཡོད་རེད། ལོ། དེའི་སྐབས་སུ་ནི་ཡང་ང་ཚོས་ཀྱི་ག་རེ་ཧ་གོ་རེད་ད་ལྟ་ང་ཚོས་རྒྱ་ནག་གི་ག་རེ་ཟེར་དགོས་རེད་ཏིག་ཏོག་དང་ཝི་ཅེད་དང་མང་པོ་ཅིག་མེད་པ་བཟོས་རེད་རྒྱ་གར་གཞུང་གིས། ཡིན་ནའི་འདི་ཚོ་ཚོང་འབྲེལ་ནང་ལོ་ལ་འདི་ཚོ་གྱི་ཡི་ག་ཟེར་དགོས་རེད percentage ག་ཚོད་མང་པོ་ཡོད་རེད་ཚོང་ལ་ག་ཚོད་སྐྱོན་འདུག་དམིགས་བསལ་སྐྱོན་ཕྱིན་གྱི་ཡོད་མ་རེད app ལྔ་བཅུ་ག་ཚོད་ནས་ཅིག་ང་དགུ་རེད་དྲུག་ཅུ་རེད་ཅིག་མེད་པ་བཟོས་རེད་ཟེར་ནས་སྐད་གྲགས་ཆེན་པོ་བཞག་རེད་ན་འགྲོ་ཟ་ཡིན་ནའི་ཚོང་དངོས་གནས་ག་ཚོད་ཚོང་ལ

དེའི་རང་བཞིན་གྱིས་ག་རེ་ཧ་གོ་ཟེར་ན། ཆབ་སྲིད་ནང་ལ་འགྲོ་སྟངས་གཅིག་དང་ཡང་ཚོང་འབྲེལ་ལ་སྐྱོན་མ་ཤོར་ཡས་ཀྱི་འདི་འདྲས་ཀྱིས་ད་ཁོ་རང་རྒྱ་གར་གཞུང་ཡིན་ནའི་དེ་ག་ཟེར་དགོས་རེད balance out བྱས་ཏེ་ཁོ་རང་ཚོ་གིས་ད་འདི་ཆགས་བསྡད་ཡོད་ར། གནས་ཚུལ་ཞིག་ཆགས་བསྡད་ཡོད་རེད་ལ། ལགས་སོ། ཨང། ལགས་འོང། ད Doctor ལྷ་སྒྲོན་ལགས་ཡང་གནད་དོན་གལ་ཆེ་བ་ཅིག་ད་བདུན་ཕྲག་ད་ལྟའི་བདུན་ཕྲག་དེའི་སྔོན་དེ་ལ་བྱུང་བ་རེད། ད་ལྟ་ང་ཚོ་བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་ཐའེ་ཝན་ལ་ཕེབས། ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་ཇོ་སེཕ་ཝུའུ་ར། ཁོ་རང་དངོས་སུ་མཇལ་ཡོད་རེད། ད་སྤྱིར་བཏང་ནས་ཐའེ་ཝན་འདི་ལ་ད་འཛམ་བུ་གླིང་རྒྱལ་ཁབ་མང་པོ་ཅིག་གིས་དོ་སྣང་གནང་བསྡད་ཀྱི་ཡོད། དམིགས་བསལ་ད་རྒྱ་ནག་གིས་ད་ག་དུས་ནས་ད་ཅིག་རྙོག་གླེང་ཡོད་པ་ཆགས་བསྡད་ཡོད་རེད་བ། ད་དུང་ཁོ་རང་ཚོས་བློ་ཁོག་ཆེན་པོ་གི་ཐོག་ནས་ད་ཅིག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན་མཇལ་ཡས་དེ་གི་ཐོག་ནས་ཡང་འཛམ་བུ་གླིང་སྤྱི་ལ་བརྡ་ལན་སྒྲོག་ཅིག་ག་འདྲ་གཏོང་གི་ཡོད་ན། ན་རེད་ད་འདི་ངེད་ཅག་གི་ད་གར་སོང་ང་རང་ཚོ་ནས་བོད་པ་ཡིན་ནའི་གཏམ་བཟང་ཅིག་ཆགས་བསྡད་རེད་ལ་ད་ངེད་ཀྱི་ཁ་ཚ་ལོ་མང་པོ་ནང་ལོ་ཡ་ངེད་ཀྱི་ད་ཚ་ཐའེ་ཝན་དང་ད་བོད་ཀྱི་འབྲེལ་བ་ཟེར་གི་ར་ཐའེ་ཝན་དང་བོད་ཀྱི་འབྲེལ་བ་ནང་ལོ་ལ་ཡ་ངེད་ཀྱི་དམིགས་བསལ་གྱི་དེ་འདྲའི་ག་ཟེར་དགོས་རེད་འགོ་ཁྲིད་གཉིས་དམིགས་བསལ་གྱི་གཞུང་གི་སྐུ་ཚབ་ཅིག་དང་ཨ་ནི། བོད་ཀྱི་གཞུང་གི་སྐུ་ཚབ་ཅིག་མཉམ་དུ་ཐུག་བྱེད་པ་ལ། ཨ་འདི་འདྲའི་ཅིག་རྒྱ་ཆེན་པོ་ཅིག་ད་ཁ་ལས་གཞི་བལྟས་ད་འདི་འདྲའི་ངེད་ཀྱི་དམིགས་བསལ་མཐོང་མ་སོང I think ངེད་ཀྱི་མིག་ནང་ལ་ཡང་ང་ནོར་མེད་ན་དང་ཡང་ང་ཅིག་ཤེས་ན་ཁྱེད་ཡོད་རྩིས་རེད་ནོར་མེད་ན་ངེད་འདི་ཐེངས་མ་དང་པོ་འདྲ་ཞིག་མཐོང་སོང I think གནས་ཚུལ་དེ་མཐོང་ཙམ་པ་གནས་ཚུལ་ད་དཔེ་དགའ་བའི་གནས་ཚུལ་ཅིག་རེད་ད་འདི་གི་ག་ཟེར་དགོས་རེད་བརྡ་ལན་ཅིག་ད་ཡོད་པ་རེད་ད་དམིགས་བསལ་ད་ལྟ་ཁོ་ཚོ་རེད་ཐའེ་ཝན་གྱི་སྐུ་ཚབ་དང་ད་ང་ཚོ་མ་རེད་ཐའེ་ཝན་གྱི་ཕྱི་རྒྱལ་བཀའ་བློན་རེད་བ་ཕྱི་རྒྱལ་བཀའ་བློན་དང་ང་ཚོ་གི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་གཉིས། ཐུག་འཕྲད་བྱུང་བ་འདི་གིས་ག་ཟེར་དགོས་གཞུང་དང་གཞུང་ཐུག་འཕྲད་བྱེད་དགོས་རེད་ད་ག་ས་མི་ག་ཟེར་དགོས་རེད་སྒེར་གྱི་མི་གཉིས་ཀྱིས་ཐུག་འཕྲད་བྱེད་པ་མ་རེད་གཞུང་གཉིས་གཞུང་གཉིས་མི་གཅིག་གིས་ཐུག་འཕྲད་བྱེད་དུས་ཙམ་པ་ལ་གཞུང་དང་གཞུང་གི་འབྲེལ་བ་ཅིག་བཟོས་ཡོད་པ་ཅིག་གནས་ཚུལ་དེ་མགོ་ར་ད་འདི་ལྗིད་ཁོག་ཡང་མ་འདྲ་བ་ཡོད་རེད་འདི་གིས་ག་ཚོད་བརྡ་ལན་ཅིག་རྒྱ་ནག་གཞུང་ལ་བརྡ་ལན་ཅིག་སྤྲད་དུས་ཙམ་པ་ལ་བརྡ་ལན་དེ་ལ་དམིགས་བསལ་ལྗིད་ཁོག་ཅིག་མ་འདྲ་ཞིག་ཡོད་རེད་བསམ་གྱི་འདུག་ཏན་ཏན་མགོ་ར་ད་འདི་དེ་ལྟ་བ་ལ། སྣང་བ་ལ། སྣང་བ་ལགས་སོ། Doctor ལྷ་སྒྲོན་ལགས་ད་དེ་རིང་ང་ཚོ་དེ་གནད་དོན་དེའི་ཐོག་ལ་བཀའ་མོལ་ལྷུག་པོ་གནང་གནང་སོང་ཨ་ནི། ཐུགས་རྗེ་ཆེ་ལགས་ཞུ་གི་ཡིན་བཀའ་དྲིན་ཆེ། ང་ལ་བ་བ་ཐུགས་རྗེ་གནང་ལགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་སྙིང་དོན་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་ཟླ་བ་འདིའི་ཚེས་བཞི་དང་ལྔ་ཉིན་གྲངས་གཉིས་རིང་རྒྱ་གར་བྱང་ཤར་གྱི་གྲོང་ཁྱེར་ཤི་ལོང་ན་འཚམས་གཟིགས་ཕེབས་ཏེ་ཁུལ་དེའི་དགེ་ལས་དང་ཕ་མ་འདུ་འཛོམས་སར་ཕྲུ་གུ་ཚོར་དམིགས་བསལ་བཀའ་སློབ་གནང་བ་རེད་འདུག་གསར་འགྱུར་གཞན་ཞིག་ལ། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་ཐའེ་ཝན་གྱི་སྲིད་འཛིན་ཚའེ་དབྱིན་ཝིན་དང་ཨ་མི་རི་ཀའི་ས་ཐོག་ཏུ་མཇལ་འཕྲད་གནང་བ་དེ་ནི་ཨ་རིས་ཐའེ་ཝན་ངོས་འཛིན་བྱེད་ཕྱོགས་ཀྱི་སྲིད་བྱུས་དང་འགལ་གྱི་ཡོད་ཅེས་རྒྱ་ནག་གིས་སྐྱོན་བརྗོད་ཤུགས་ཆེ་བྱས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན